ཨ་དེ་ནས་འཆི་བ་མི་རྟག་པ་བསམ་པར་བྱེད། དེ་ནས་ལས། ལས་དང་འབྲས་བུའི་རྣམ་དབྱེ། ལས་འབྲས། ལས་འབྲས་བསམ་པར་བྱེད། ཨ་ཐ་མ་དེ་ལ་འཁོར་བའི་ཉེས་དམིགས་བསམ་པ། དེ་བཞིར་རྟོག་པ་དང་སྔོན་འགྲོ་བཅུད་ཀྱི་རྟེན། སྔོན་འགྲོ་ག་ས་དང་པོ་སྔོན་འགྲོ་དག་ལ་བསླབ་ཟེར་དུས། སྔོན་འགྲོ་བཞི་ཡོད་རེད་དེ་ག་ས་ཕྱིན་ཚར་བ་འདི་རེད་དེ། ཞུ་མ་དགོས་པ་བྱེད། ད་གཉིས་པ་དངོས་གཞི་བྱང་ཆུབ་སེམས་སྦྱོང་འདི་རེད་ས་བཅད་གཉིས་པ་འདི་ད་བློ་སྦྱོང་དོན་བདུན་མ། ནང་གསེས་གཉིས་པ་འདི་རེད་པ། ད་འདི་ལ་ཡང་གཅིག་དང་ནང་གསེས་གཉིས་ཡོང་གོ་རེད། ཀུན་རྫོབ་བྱང་ཆུབ་སེམས་སྦྱོང་བ་གཅིག་དང། དོན་དམ་བྱང་ཆུབ་སེམས་སྦྱོང་བ་གཉིས་ཡོང་གོ་རེད། ད་ཁོ་རང། བློ་སྦྱོང་དོན་བདུན་མའི་རྩ་བ་བྱས་ན་ཀུན་རྫོབ་དོན་དམ་བྱང་ཆུབ་སེམས་སྦྱོང་བ་དེ་སྔོན་ལ་ཡོང་གི་འདུག། ཆོས་རྣམས་རྨི་ལམ་ལྟ་བུ་ཟེར་གྱི་འདུག་བ་དེ་ནས་མར། ཐུན་མཚམས་སྒྱུ་མའི་སྐྱེས་བུར་བྱ་དེ་ཡན་ཆད། དོན་དམ་བྱང་ཆུབ་སེམས་སྦྱོང་ཚུལ་དེ་རེད་ཤག། ད་ལྟ་ན་ཡིན་ནའི་བློ་སྦྱོང་ཉི་མའི་འོད་ཟེར་བྱས་ན་དོན་དམ་བྱང་ཆུབ་སེམས་སྦྱོང་དེ་རྗེས་ལ་བཞག་ཞེས་རེད། ཀུན་རྫོབ་བྱང་ཆུབ་སེམས་སྦྱོང་དེ་ག་རེ་རེད་སྔོན་ལ་བྱེད། བློ་སྦྱོང་དོན་བདུན་མ་རང་བྱས་ན་དོན་དམ་བྱང་ཆུབ་སེམས་སྦྱོང་དེ་སྔོན་ལ་ཡོང་གི་འདུག་བ། ཐུན་མཚམས་སྒྱུ་མའི་སྐྱེས་བུར་བྱ་ཟེར་དེ་རེད། ད་དེ་ནས་ཀུན་རྫོབ་བྱང་ཆུབ་སེམས་སྦྱོང་དེ་གཏོང་ལེན་གཉིས་པོ་སྤེལ་མར་སྦྱང། དེ་གཉིས་རླུང་ལ་བསྐྱོན་པ་དེ་ནས་མར་རེད་དོ། ད་ཞིབ་ཚགས་པོ་དང་ང་ཚོ་ད་ལྟ་བློ་སྦྱོང་ཉི་མའི་འོད་ཟེར་བྱེད་དུས་གོ་རིམ་བཞིན་གླེགས་རི་བ་ད་ཡིན་ནའི་ཕལ་ཆེར་བློ་སྦྱོང་དོན་བདུན་མ་ཁོ་རང་གི་ས་བཅད་རང་བྱས་བཤད་ན་འདྲེས་སུ་འདུག་ཚེ་འདི་རེད་པ། ཆོས་རྣམས་རྨི་ལམ་ལྟ་བུར་བསམ་མ་སྐྱེས་རིག་པའི་གཤིས་ལ་དཔྱད་གཉེན་པོ་ཉིད་ཀྱང་རང་སར་གྲོལ་ངོ་བོ་ཀུན་གཞིའི་ངང་ལ་བཞག་ཟེར་དུས་འོ་ལ་སོ། དོན་དམ་བྱང་ཆུབ་སེམས་སྦྱོང་མཉམ་བཞག་གི་གནས་སྐབས་སུ་ཡོང་ས་རེད་ད་རྗེས་ཐོབ་ཀྱི་གནས་སྐབས་སུ་ཐུན་མཚམས་སྒྱུ་མའི་སྐྱེས་བུར་བྱའོ། ཨ་ནི། མཉམ་བཞག་ནམ་མཁའ་ལྟ་བུ་སྐྱོང་ཚུལ་དང་རྗེས་ཐོབ་སྒྱུ་མ་ལྟ་བུར་སྐྱོང་ཚུལ་གཉིས་ཡོད་པ་ཕལ་ཆེར་དེ་གཉིས་ཀ་ལ་དོན་འདི་གོ་ས་རེད་ད་གཏོང་ལེན་གཉིས་པོ་སྤེལ་མར་སྦྱང་དེ་གཉིས་རླུང་ལ་བསྐྱོན་པར་བྱ། ཡུལ་གསུམ་དུག་གསུམ་དགེ་རྩ་གསུམ་སྤྱོད་ལམ་ཀུན་ཏུ་ཚིག་གིས་སྦྱང་ལེན་པའི་གོ་རིམ་རང་ནས་བརྩམ་ཟེར་ད་འདི།

འཁྲུལ་སྣང་སྐུ་བཞིར་བསྒོམ་པ་ཡི་སྟོང་ཉིད་སྲུང་བ་བླ་ན་མེད། ད་འདི་ཕལ་ཆེར་དངོས་གཞི་སྒོམ་སྟངས་དེ་བྱེད། ད་འདི་འདྲ་བའི་དངོས་གཞི་འདི་ཡག་པོ་ཡོང་བ་ལ་རྐྱེན་ངན་རྐྱེན་ངན་ལམ་འགྱུར་ཡག་པོ་ཡོང་བ་ལ་སྦྱོར་བ་ཨ་ནི་གཅིག་བཞི་ལྡན་ཞིག་དགོས་ཀྱི་རེད། སྦྱོར་བ་བཞི་ལྡན་ཐབས་ཀྱི་མཆོག་ད་འདི་ཚོགས་བསགས་སྒྲིབ་སྦྱང་བྱེད་ཡག་འདུག་ཟེར། སྦྱོར་བ་བཞི་ལྡན་ཐབས་ཀྱི་མཆོག་འཕྲལ་ལ་གང་ཐུག་སྒོམ་ལ་སྦྱར། ད་འདི་རྐྱེན་ངན་ལམ་དུ་འགྱུར་བ་དེ་བྱེད། ད་ནང་གསེས་ས་བཅད་ཡོང་གི་རེད་དེ་བྱེད་དོན་ཡོང་འགྲིག་རེད་བ། ད་ཚེ་གཅིག་གི་ཉམས་ལེན་དྲིལ་ནས་བསྟན་པ་ཟེར་དེ་རེད་ད་ཚེ་གཅིག་གི་ཉམས་ལེན་དྲིལ་ཡ་དེ་གཙོ་བོ་སྟོབས་ལྔ་དང་སྦྱར་ཡག་དེ་རེད། མན་ངག་སྙིང་པོ་མདོར་བསྡུས་པ་ད་ཚེ་གཅིག་གི་ཉམས་ལེན་ཚུར་དྲིལ་སླེབས་ན།

མདོར་ན་བཟང་ངན་སྣང་བ་ཅི་བྱ་ཡང། འོ་བསྡུས་ལ་མདོར་ན་བཟང་ངན་སྣང་བ་ཅི་བྱ་ཡང། ཆོས་ཀུན་སྙིང་པོ་སྟོང་པའི་ཉམས་ལེན་གྱི་ལྕགས་ཀྱུ་སེམས་ཉིད་ཕུལ་ཡང་ལབ་ཀྱིས་ནི་ཡིད་བརྟན་འབའ་ཞིག་གོམས་པར་བྱིན་གྱིས་རློབས་ཟེར་གྱིས། ད་མདོར་ན་བཟང་ངན་སྣང་བ་ཅི་བྱ་ཀྱང་ཆོས་ཀུན་གྱི་སྙིང་པོ་འདི། གཏོར་མ་དང་འདྲིས་ནས་ཉམས་སུ་ལེན་ཡང་དེ་རེ་ཤར་སོང་རེད་གཏོར་མ་གཅིག་བསྡད་ཡོང་གི་རེད་ཡང་གཏོར་མ་འདི། ཕོ་བའི་དྭངས་མ་རྣམས་ནི་མཆོག་ཏུ་འགྱུར་བ་རེད་སོང་རྗེས་ཟླ་འགའ་རེའི་འོག་ལུག་འདུ་བ་ལ་ནར་མ་ཟིན་ཕྱི་བའི་དུས་མཇལ་ན་བཙན་ཐབས་འཚང་རྒྱ་བླ་མའི་ཕོ་བ་ཡིན་གཏོར་མ་ཡང་དག་བཅའ་བའི་དྭངས་མ་འདི་ལྟ་བུ་ཞིག་ལས་འགྲོ་བར་ཅི་ཡིན་སུས་ཀྱང་དབང། སྤྱིར་ཚེ་གཅིག་གི་ཉམས་ལེན་བྲིས་དུས་གང་གཏོར་མ་ལ་འདྲིས་འདུག་མོད། མཐར་མ་འཆི་ཁའི་འཕོ་བའི་ཉམས་ལེན་དེ་ཡང་སྟོབས་ལྔའི་ཉམས་ལེན་དེ་གཙོ་བོ་རེད་གསུངས་པ་རེད་བྱས་ཙང་དེ་ལ། མན་ངག་སྙིང་པོ་མདོར་བསྡུས་པ་སྟོབས་ལྔ་དག་ལ་སྦྱར་བར་བྱ། ཐེག་ཆེན་འཕོ་བའི་གདམས་ངག་ནི་ཟེར་གྱི་འདུག་པ། སྟོབས་ལྔ་ཚིག་གཉིས་ཡོང་གི་འདུག་པ། དང་པོ་འདི་ག་རེ་ཟེར་ན་ཚེ་གཅིག་གི་ཉམས་ལེན་ཆ་ཚང་སྟོབས་ལྔར་དྲིལ་ཏེ་སྦྱང་སྟངས་གཅིག་བྱེད། ཨ་མཐའ་མ་འཆི་འཕོ་བའི་ད་ཅིག་འཕོ་བའི་སྐབས་སུ། འཆི་འཕོ་བའི་སྐབས་དུའང་འཕོ་བའི་གདམས་ངག་ནི་མཆོག་ཏུ་གྱུར་པ་འདི་ག་རེ་ཟེར་ན། སྟོབས་ལྔ་ཉིད་ཡིན་གསུངས་འདུག་པ་ད་འདི་སྟོབས་ལྔ་གཅིག་ལམ་ལམ་ཆོད་པས་ན་སྟོབས་ལྔ་ཚིག་གཉིས་ཡོང་གི་འདུག་པ་གཅིག་པ་རེད། དང་པོ་འདི་ག་རེ། དེས་ན་མདོར་ན་བཟང་ངན་རྣ་བ་ཅི་ཤར་ཡང་ཆོས་སྐུའི་སྙིང་པོ་སྟོང་པའི་ཉམས་ལེན་བྱང་ཆུབ་སེམས་ཀྱི་ཕོ་ཡི་ལམ་ཡིད་བརྟན་པ་ཞིག་བསྒོམ་པར་བྱིན་གྱིས་རློབས་སུ་གཅེས་ད་གཏུབ། ཕྱི་ཕོའི་དྭངས་མ་དེ་གར་དེ་ན་ལྡིར་བ། ལག་ན་མ་ཟེར་ཚིག་ཡོད་དུས་བྱས་ན་བཙན་ཐབས་འཚང་རྒྱ་བླ་མའི་ཕོ་བ་ཡི་གཏོར་མ་ཨང་དང་བཅས་པའི་དྭངས་མ་ཡི་དྭགས་པོ་བཞིན་དུ་འགྲོ་བར་བྱིན་གྱིས་རློབས་སུ་ད་འདི་གཉིས་ཀ། འདི་གང་ལ་བབ་ཡོང་དུ་བ་ཚེ་གཅིག་གི་ཉམས་ལེན་བྲིན་ཟ་དེ་རེད། ད་དེ་ནས་བཞི་པ་དེ་ག་རེ་ཟེར་ན་བློ་འབྱོངས་པའི་ཚད་རེད་ད་ང་ཚོ། དཔེ་ཅིག། ག་ཟེར་ན་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱངས་དེ་ནང་བཞིན་ད་ཅིག་རྐྱེན་ངན་ལམ་དུ་བསྒྱུར་ཚེ་གཅིག་ཉམས་ལེན་ཆ་ཚང་ཚུར་བསྒྲིལ་ནས་ད་གང་ཟག་ང་རང་ཚོ་བློ་སྦྱོང་བ་བ་གང་ཟག་ང་རང་ཚོ་རྒྱུད་ལ་བློ་འབྱོངས་པའི་ཚད་རེ་ག་འདྲ་ཡོང་གི་རེད་ཚད་རེ་ག་འདྲ་བྱས་ན་བློ་འབྱོངས་པ་ཟེར་གྱི་རེད་ཟེར་ན་ད་དེ་འབྱོངས་རྟགས། འབྱོངས་རྟགས་ཆེན་པོ་དྲུག་ཟེར་གསུངས་པ་རེད་བློ་འབྱོངས་པའི་རྟགས། ག་ཚོད་ཡོད་རེད་ཚད་དེ་དྲུག་དྲུག་ཡོང་གི་རེད་གསུངས་ད་འདི་ཆོས་ཀུན་དགོངས་པ་གཅིག་ཏུ་འདུས་དཔང་པོ་གཉིས་ཀྱི་གཙོ་བོར་གཟུང་ཡིད་བདེ་འབའ་ཞིག་རྒྱུན་དུ་བསྟེན་ཡེངས་ཀྱང་ཐུབ་ན་འབྱོངས་པ་ཡིན་ཟེར་གི་འདུག་ཨོ་དེ་རེད་ད་འདི་ལ་འབྱོངས་རྟགས་ཆེན་པོ་དྲུག་ཟེར་ཡོང་གི་རེད་ད་འདི་ཅིག་སྐབས་ཐོབ་སྐབས་ཐོབ་ཞུས་ན་འགྲིག་གི་རེད་བ། དཔེར་ན་ཐ་མ་ཡེངས་ཀྱང་ཐུབ་ན་འབྱོངས་པ་ཡིན་ཟེར་ཏེ། དཔེར་ན་ང་ཚོ་ཧ་ལས་པའི་རྟ་རྩལ་ཆེན་པོ་བྱས་ན་ཁོ་རྟ་ཞེ་པོ་མགྱོགས་པོ་མགྱོགས་པོ་ཞེ་པོ་བཏང་བ་ཡིན་ནའང་ཁོ་སེམས་ག་ཚོད་གཡེངས་བསྡད་པ་ཡིན་ནའང་རྟ་དེ་ནས་མར་ལྷུང་གི་མ་རེད། ད་ང་ཚོ་བློ་འབྱོངས་པའི་ཚད་དེ་ཕར། ཅིག་བློ་སྦྱང་ཡག་གི་རྟགས་རེ་ཐོན་ཡོང་དུས་སྒང་ལ། དེ་གཅིག་ང་ཚོ་ཅིག། ཕྱིའི་འགྲོ་འདུག་སྤྱོད་ལམ་དང་ད་བག་མེད་རེ་ག་རེ་བྱས་པ་ཡིན་ནའང། སེམས་གཏིང་གི་ད་ཅིག། ང་ཚོ་ཅིག། སེམས་གཏིང་གི་ད་ག་ཟེར་བློ་སྦྱོང་གི་ཉམས་ལེན་དེ་ནམ་ཡང་འགྱུར་བ་མེད་པ་ཅིག་བྱེད་ཐུབ་ཀི་རེད་བསམ་གི་རེད། ད་ནི་ང་ཚོ་རིག་པ་སྒྲིམས་ནས་ད་ནི་ཡོང་ཡ་མི་འདུག་བ། ད་དངོས་གནས་བློ་སྦྱོང་གི་ཚད་ཡག་པོ་ཅིག་མཐོན་པོར་སླེབས་ཡོང་དུས་སྒང་ལ་ད་ཕྱིའི་དཔེ་ཅིག་ལུས་ངག་སྤྱོད་ཚུལ་བག་མེད་བྱེད་ཅིག་མ་འགལ་ལས་རྗེས་ཕན་དབང་དུ་བཏང་ནས་བློ་སྦྱོང་གི་དཔེ་གཏིང་གི་དཔེ་བློ་སྦྱོང་དེ་རྒྱུན་ཉམས་ཐུབ་མ་རེད་དཔེར་ན་ཅིག་ཤིན་ཏུ་གཡེང་བའི་ཨ་ཅིག་གང་ཟག་དེ་ཁོ་རྟ་ལ་དཔེ་ཅིག་བྱང་ཆུབ་མཁན་མཛའ་རྟ་བཞོན་ཡག་ལ་རྟ་ག་ཚོད་མགྱོགས་པོ་ཕྱིན་ཁོ་རང་སེམས་གཡེངས་བསྡད་པ་ཡིན་ནའང་རྟ་ནས་མར་ཟག་གི་མ་རེད་ད་འདི་རེད་ཡེངས་ན་ཡེངས་ཀྱང་ཐུབ་ན་ཨ་འབྱོངས་པའི་ཚད་རེད་ད་འབྱོངས་རྟགས་ཆེན་པོ་དྲུག་ཟེར་ཡོད་རེད་གཅིག་འདི་རེད་ཐ་མ་དེ། དེ་བཞིན་དེ་ནས་བློ་སྦྱོང་བའི་དམ་ཚིག་རེད་བློ་སྦྱོང་བའི་དམ་ཚིག་བཅུ་དྲུག་ཟེར་ཡོང་གི་རེད་ད། འདི་རེད་བ་ད། བློ་སྦྱོང་ད་དོན་བདུན་མའི་དྲུག་པ་འདི་ག་རེ་རེད་བློ་སྦྱོང་བའི་ད་དམ་ཚིག་གསུངས་པ་རེད་དམ་ཚིག་འདི་ལ་ག་ཚོད་ཡོད་རེད་ཟེར་ན་དམ་ཚིག་བཅུ་དྲུག་ཡོད་རེད་དེ་རེད། དེ་རྗེས་ད་དེ་དམ་ཚིག་བཅུ་དྲུག་འདི་ན། རྗེས་མ་ཞུས་ཞེས་འདི་རེད་བ། དེ་ནས་བདུན་པ་འདི་ག་ཟེར་ན་བློ་སྦྱོང་བའི་བསླབ་བྱ་རེད་ད་བློ་སྦྱོང་བའི་ང་ཚོ་ག་རེ་ག་རེ་བསླབ་དགོས་རེད། དམ་ཚིག་དང་བསླབ་བྱ་གཉིས། ད་དམ་ཚིག་དྲུག་བཅུ་དྲུག་བྱས་བློ་སྦྱོང་གི་བསླབ་བྱ་དེ་ལ་བསླབ་བྱ་ཉི་ཤུ་རྩ་གཉིས་གསུངས་པ་རེད་ད་འདིའི་འདི་ན་དེ་འགོ་རེད། རྣལ་འབྱོར་ག་ཟེར། ཐམས་ཅད་གཅིག་གིས་བྱ་ལོག་རྟོག་ཐམས། ལོག་གནོན་ཐམས་ཅད་གཅིག་གིས་བྱ་ཟེར་འདུག། འོ་དེ་ནས་མར། བློ་སྦྱོང་གི་བསླབ་བྱ། ཉི་ཤུ་རྩ་གཉིས་པའི་གསུང་སྐོར་འདི་རེད། ཡང་ད་དེ་ཚོ་རོབ་ཙམ་ད། རྨང་གཞི་ཁོ་རང་གི་ཞིབ་ཚགས་པོ་འདི། བློ་སྦྱོང་དོན་བདུན་མའི། སྐབས་ཐོབ་སྐབས་ཐོབ་ཡོང་གི་རེད་བ། འདི་སྐབས་ཐོབ་ག་ཟེར་ཅིག་ངོས་བཟུང་གི་གསུང་བྱེད་ཅེ་ན། ཡང་དེའི་རྗེས། ད་ཁ་སང་སྔ་མ་ང་ཚོ། ཆེས་མཚར་བ་དེ་ག་རེ་རེད་ཟེར་ན་མཇུག་གི་ད་མཇུག་བྱང་གི་རབས་དེ་ཁ་སང་སྔ་མ་ཡག་གོ་ལོ་ངོ་ནི་ཡར་སླེབས་སོང། སྙིགས་མ་ལྔ་པོ་བདོ་བ་འདི་བྱང་ཆུབ་ལམ་དུ་བསྒྱུར་བ་ཡིན་མན་ངག་བདུད་རྩིའི་སྙིང་པོ་ནི་གསེར་གླིང་པ་ལས་བརྒྱུད་པ་ཡིན་ཟེར་འདི་དགེ་བའི་བཤེས་གཉེན་འཆད་ཁ་བ་ཁོ་རང་གིས། སྙིགས་མ་ལྔ་བདོ་བའི་དུས་སུ་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་བའི་མན་ངག་སྙིང་པོ་མན་ངག་བདུད་རྩིའི་སྙིང་པོ། འོ། འདི་ཨ་ནི་ཅིག་བརྒྱུད་པ་གང་ལས་བྱུང་བ་རེད་ཟེར་ན་ཨ་ནི་བླ་མ་གསེར་གླིང་པའི་སྐུ་མདུན་བྱུང་བ་རེད་ད་བླ་མ་གསེར་གླིང་པས། ཡ། ཨོ། གང་གི་སེམས་སེ་བླ་མ་འདི་ག་བ་རེད་ཟེར་ན་བླ་མ་བྱམས་པའི་རྣལ་འབྱོར་ཡིན་པ་བླ་མ་བྱང་ཆུབ་གནས་པའི་སྲོལ་རེད་སྐྱེ་འགག་ཀུ་ས་ལི་ཆུང་བ་ཟེར་གི་རེད་དེ་བྱས་ད་དེ་ནས་ཨ་རིན་པོ་ཆེ་ཅི་ཇི་ལ་ཡར་བརྒྱུད་ནས་ད་ཆ་སྟོན་པ་ནས་མར་བརྒྱུད་པ་འདི་ཡོང་གི་འདུག་ལ་ཇི་ཙམ་ད་དེ་འདྲ་བའི་ཉམས་ལེན་བྱས་པའི་མཐའ་མའི་ཨ་ནི་ཅིག་གི། ཨོ། དགེ་བའི་བཤེས་གཉེན་ཆེ་ཡ་ཁོ་རང་ཁོ་རང་གི་ད་ག་སོ་ནི་གདེང་ཐོབ་པའི་ད་ཅིག་གདམས་ངག་ག་རེ་ཟེར་འདི་རེད་ད། སྔོན་སྦྱངས་ལས་ཀྱི་འཕྲོ་སད་པས་རང་གི་མོས་པ་མང་བའི་རྒྱུས། སྡུག་བསྔལ་གཏམ་ངན་ཁྱད་བསད་ནས་བདག་འཛིན་འདུལ་བའི་གདམས་ངག་ཞུས་ད་ནི་ཤི་ཡང་མི་འགྱོད་དོ། ད་འདི་ནམ་རྒྱུན་ལུང་མང་པོ་ཞིག་དྲངས་གནང་འདུག་བ། ད་གཞུང་འདི་ཅང་བློ་སྦྱོང་དོན་བདུན་མའི་ག་རེ་ཟེར་ན་ཐ་མའི་ག་རེ་ཟེར་ན་ད་མཇུག་བྱང་ཟེར་ནས་མི་འདུག་ད་ཅིག་ག་རེ་ཟེར་ན་ཁོ་རང་གི་ད་བློ་སྦྱོང་གི་དཔེ་ཉམས་ལེན་གྱི་ད་མཐར་ཕྱིན་ནས་གདེང་ཐོབ་པའི་ད་ཅིག་ཅིག་གདམས་ངག་མང་བསྟན་པ་སུ་རེད་དོ་བ་འདི་ནམ་རྒྱུན་ཡང་སེ་དྲངས་ཀྱི་འདུག་འོ་འདི་ཅི་ད་མཇུག་བྱང་སུ་རེད་བྱས་འདི་ཁ་སང་སྔ་མ་ཕྱིན་ཚར་སོང། སྙིགས་མ་ལྔ་པོ་བདོ་བ་ཡི་བྱང་ཆུབ་ལམ་དུ་བསྒྱུར་བ་ཡི་མན་ངག་བདུད་རྩིའི་སྙིང་པོ་འདི་གསེར་གླིང་པ་ལས་བརྒྱུད་པ་ཡིན་ཟེར་ཡ། སྙིགས་མ་ལྔ་པོ་བདོ་བའི་དུས་སུ་རྐྱེན་ངན་བྱང་ཆུབ་ལམ་བསྒྱུར་གྱི་གདམས་ངག་དེ་མེད་ན་མེད་ཐབས་ཡོད་པ་མ་རེད། རེད་བ། ད་དེ་མེད་ན་ཆོས་མགོ་ཐོན་ཡོང་མ་རེད་གསུངས་སོང། འོ་འདུག་ཟེར། ད་དེ་འདྲ་བའི་སྙིགས་མ་ལྔ་པོ་བདོ་བའི་དུས་སུ་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་ཡག་གི་མན་ངག་འདི་ཁུངས་མེད་པ་མ་རེད། མན་ངག་བདུད་རྩིའི་སྙིང་པོ་དེ་ཁུངས་མེད་པ་མ་རེད་ཁུངས་ཡོད་རེད་ཁུངས་ག་པར་བཅོལ་ཡོད་རེད་ཟེར་ན་ཁོ་རང་གི་བླ་མ་དགེ་བའི་བཤེས་གཉེན་དང་བླ་མ་གསེར་གླིང་པ་ལས་བརྒྱུད་པ་ཅིག་ཡིན་ད་འདི་ཅིག་རིམ་བཞིན་ཡར་བརྒྱུད་རྒྱུ་དེ་རེད་པ་འོ་འདུག་ཟེར་བཞག་བརྒྱུད་པའི་རིམ་པ་དང་ཨ་ཅིག་གི་བློ་སྦྱོང་གི་དང་ང་ཚོ་མ་གསུངས་ད་གདེང་ཐོབ་པའི་གདམས་ངག་ཟེར་མ་རེད་པ་དེ་གཉིས་ཀ་ད་མཇུག་བྱང་ན་ཡོང་ཡོད་རེད་ཡ་དེ་བྱས་ད་འདུག་ཟེར་ང་ཚོ་ག་ལེ་ག་ལེ་ཡིན་ད་རེད་པ་ད་འདི་ཅི་དང་བློ་སྦྱོང་དོན་བདུན་མ་ཟེར།

མང་ཆེ་བ་འདི་ཉམས་ལེན་བྱས་ཡོང་གི་ཡོད་ས་མ་རེད་ལྐོག་ཆོས་སུ་རེད་བྱས་ཁོ་གསང་བའི་གདམས་པ་བཅས་པར་བྱས་སོང་བ་ནང་བཞིན་གསང་བ་རང་བྱས་བཞག་འདུག་བ་ཨང་དགེ་བའི་བཤེས་གཉེན་འཆད་ཁ་བ་གིས་ད་བློ་སྦྱོང་གི་གདམས་ངག་འདི་ཉམས་གི་རེད་བསམ་ཁོ་རང་བ་ད་ཅིག་བླ་མ་འདི་དགེ་བའི་བཤེས་གཉེན་དེ་ཡིན་པ། ཤ་ར་བ་ཤ་རའི་སྐུ་མདུན་དུ་ཁ་སང་སྔ་མ་ལོ་རྒྱུས་མང་པོ་ཞིག་འདུག་བ་ཤ་རའི་སྐུ་མདུན་ལོ་བཅུ་གཉིས་པ་ཞིག་བསྟེན་ཨང་མཐའ་མ་ཁོ་རང་འདི་ཉམས་སུ་བླངས་ཨང་ཉམས་ལེན་གི་དཔེ་ཅིག་ཨང་ཅིག་ཅིག་ང་ཚོ་མ་སོང་ཕྱིར་ཚུར་ཨ་ནི་ཞེ་བུ་པུས་ལྟ་བ་ཆགས་ཡོང་དུས་ང་ད་ཁོ་རང་གི་ཐུགས་སེམས་ལ་ད་དེ་འདྲ་བའི་ཉམས་ལེན་འདི་ད་དཔེ་ཡིག་ཐོག་ལ་ཞིག་ཕབ་ནས་མ་འོངས་པ་ལ་ཨ་ནི་ཅིག་བརྒྱུད་པ་མི་ཉམས་པའི་ཆེད་དུ་ཚོམ་ཁྲོམ་བསྒྲགས་ཤིག་མེད་ན་འགྲིག་གི་མི་འདུག་བསམ་ས་ཐུགས་ལ་དགོངས་ནས་ཨ་ནི་ཁྲོམ་བསྒྲགས་མཛད་རེད་དེའི་ཚེ་ཁོ་རང་འདི་རྩོམ་ན་ད་ག་རེ་བློ་སྦྱོང་དོན་བདུན་མ་ཟེར་དེ་རྩོམ་ཨ་ནི་འདི་ཡོངས་གྲགས་མང་ཚོགས་པ་མང་པོ་ལ་མ་གནང་ནས་ཨ་ནི་ད་ལྟ་བར་བརྒྱུད་པ་མ་ཉམས་པ་བྱས་ཨ་ནི་ཁོང་བཀའ་དྲིན་ཡིན་ཟེར་རེད་དེ་མ་གཏོགས་ཨ་ནི། རྗེས་ཡར་བརྒྱུད་པ་དེ་ག་ས་བློ་སྦྱོང་གི་བརྒྱུད་པ་དེ་ཕལ་ཆེར་ཉམས་ད་ལྟའི་ཆར་འདི་མ་བྱས་ན་ཕལ་ཆེར་ཉམས་འགྲོ་བའི་སུ་ཡོང་གི་ཡོད་ཟེར་བ། འོ་འདུག་ཟེར་འདི་ལྟར་ང་ཚོ་བློ་སྦྱོང་ནང་བློ་སྦྱོང་གལ་ཆེ་པོ་ཅིག་བྱས་དེ་བྱས། བླ་མ་གསེར་གླིང་པའི་བློ་སྦྱོང་དེ་རུ་མང་པོ་ཡོད་ཟེར་བློ་སྦྱོང་མཚོན་ཆ་འཁོར་ལོ་ཟེར་བ་མང་པོ་འདུག་བྱས་ན་བླ་མ་གསེར་གླིང་པ་རང་གི་བློ་སྦྱོང་ཞིག་འདུག་བློ་སྦྱོང་མཚོན་ཆ་འཁོར་ལོ་ཟེར་བཞིན་ཡོད་ཟེར་ད་འདི་དེང་སང་དར་ཁྱབ་ཆེ་པོ་ཞིག་རང་མི་འདུག་བ་ད་དར་ཁྱབ་ཆེ་ཤོས་དེ་ག་རེ་ཆགས་འདུག་ཟེར་ན་བློ་སྦྱོང་དོན་བདུན་མ་དང་བློ་སྦྱོང་ཚིག་བརྒྱད་མ།

ཡ་དེ་བྱས་ད་སྔོན་འགྲོ་རྟེན་གྱི་ཆོས་སེམས་པའི་ཚུལ་བཤད་ཟིན་ཏོ། ད་སྔོན་འགྲོ་རྟེན་གྱི་ཟེར་དུས་སྒང་ལ་བྱང་ཆུབ་སེམས་སྦྱོང་ཡག་གི་སྔོན་འགྲོ་ལྟ་བུ་ཅིག་རེད། དེ་ཡང་ད་ང་ཚོ་ལམ་རིམ་ནང་བཞིན་བྱས་ན། སྐྱེས་བུ་ཆུང་ངུ་དང་ཐུན་མོང་ལམ་གྱི་རིམ་པ་བློ་སྦྱང་བ་དང་འབྲིང་དང་ཐུན་མོང་ལམ་གྱི་རིམ་པ་བློ་སྦྱོང་ཡག་འོ་དེ་གཉིས་རེད་ཤག་ད་དེ་འདྲའི་བློ་སྦྱོང་བ་སྔོན་དུ་མ་སོང་ན། ཨང་བྱང་ཆུབ་སེམས་ཉམས་ལེན་ག་ཚད་བྱས་པའི་ནས་བྱང་ཆུབ་སེམས་ཀྱི་ད་གཞི་དེ་མེད་ཡོད་མ་རེད་ད། རྨང་གཞི་མེད་བ་མ་རེད་རྨང་གཞི་མེད་དུས་སྒང་ལ་སེམས་བསྐྱེད་བསྒོམ་སྙིང་རྗེ་བསྒོམ་ག་ཚད་བསྒོམ་པའི་ནས་སེམས་ལ་ཚོར་བ་ཡོང་དགོས་བ་མ་རེད་ད་ལྟ་ག་ས་ཅིག་ང་ཚོ་མུ་སུམ་ཅིག་གོ་འཕང་ཅིག་རེད་མེད་དོ་རེད་བ་དེ་ཡིན་ཙང་དེ་ཡིན་ཆད་ག་ས་ན་ཨ་ཅིག་གི་ཚེ་འདིའི་སྣང་ཤས་ལྡོག་ཚུལ་ཕྱི་མའི་སྣང་ཤས་ལྡོག་ཚུལ་དེ་ཡི་སྒོ་ནས་ངེས་འབྱུང་བསམ་པ་སྤུས་དག་པོ་བྱུང་ཐུབ་རེད་ད་ངེས་འབྱུང་བསམ་པ་འདི་ད་མདོར་བསྡུ་ན་ཐུན་མོང་ལམ་སྦྱངས་ཡོད་ན་མིན་ན་ངེས་འབྱུང་བསམ་པ་དེ་རེད་དོ་ངེས་འབྱུང་བསམ་པ་དེ་རང་རྒྱུད་ལ་སྐྱེ་ཚར་བའི་རྗེས་སུ་གཞི་ནས་ད་ཨང་ག་རེད་ཨ་ནི་ཅིག་གི་བྱང་ཆུབ་སེམས་ཀྱི་ཉམས་ལེན་བྱས་ན། ཨ་ནི་ཞེ་པོ་སྤུས་དག་པོ་ཡོང་གི་ཡོད་ཟེར་རེད་བྱས་ཙང་ད་དེ་ཡིན་ཙང་དེ་ཡིན་ཅེས་སྔོན་འགྲོ་རྟེན་གྱི་ཆོས་ཀྱིས་ག་རེ་སྒྲུབ་དགོས་བསྒྲུབ་བྱ་རབ་དེ་ངེས་འབྱུང་བསམ་པ་སྒྲུབ་རེད་ད། ང་ཚོ་དགའ་ས་ལམ་གྱི་གཙོ་བོ་རྣམ་གསུམ་ནང་ནས་ག་རེ་སྒྲུབ་རེད་ཟེར་ན་ངེས་འབྱུང་བསམ་པ་དེ་སྒྲུབ་རེད་ད་ཁོ་རང་བསྒྲུབ་བྱ་རབ་དེ་རེད། ཡ་དེ་བྱས། ད་དངོས་གཞི་བྱང་ཆུབ་ཀྱི་སེམས་སྦྱོང་བའི་ཚུལ་ལ་གཉིས་བྱས། ཀུན་རྫོབ་བྱང་ཆུབ་ཀྱི་སེམས་སྦྱོང་བའི་རིམ་པ་དང་དོན་དམ་བྱང་ཆུབ་སེམས་སྦྱོང་བའི་རིམ་པ། ད་ད་ལྟ་བློ་སྦྱོང་དོན་བདུན་མ་བྱས་ན་དོན་དམ་བྱང་ཆུབ་སེམས་སྦྱོང་གི་རིམ་པ་དེ་སྔོན་ལ་གསུང་གི་འདུག་བ། འོ་དེ་བྱས། ད་ཡིན་ནའི་བློ་སྦྱོང། ཉི་མའི་འོད་ཟེར་གྱིས། ནམ་རྒྱུན་ང་ཚོས་སྤྱིར་བཏང་འགྲོ་སྟངས་ནང་བཞིན་གྱིས་ཨང་ཅིག་ལམ་རིམ་ལ་འདོན་སྲོལ་བྱུང་ནང་བཞིན་ཀུན་རྫོབ་བྱང་ཆུབ་སེམས་སྦྱོང་བ་དེ་སྔོན་ལ་གསུངས་དོན་དམ་བྱང་ཆུབ་སེམས་སྦྱོང་བ་རྗེས་ལ་གསུང་གི་འདུག་ཡ་དེ་བྱས། ད་དང་པོ། ཀུན་རྫོབ་བྱང་ཆུབ་སེམས་སྦྱོང་བ་དེ་ལ་ཡང་ས་བཅད་གཉིས་བྱས་ནས། གང་ཞེ་ན། དང་པོ་ཐེག་ཆེན་གྱི་འཇུག་སྒོ་སེམས་བསྐྱེད་ཁོ་ནར་བསྟན་པ་བྱས། ཨང་སེམས་བསྐྱེད་སྦྱོང་བའི་རིམ་པ་གཉིས་བཤད་པ་བྱས། ད། ཐེག་པ་ཆེན་པོའི་འཇུག་སྒོ་སེམས་བསྐྱེད་ཁོ་ན་ཡིན་པས་ཨང་ཅིག། ཁོ་ན་ཡིན་ཚུལ་གཅིག་བྱས་ཨང་དེ་ནས་སེམས་བསྐྱེད་དངོས་སུ་སྦྱོང་སྟངས་རིམ་པ་གཉིས་བཤད་ཀྱི་འདུག་བ་ད་དང་པོ་ད་འདི་ནམ་རྒྱུན་ང་ཚོའི་སེམས་བསྐྱེད་ཀྱི་ཕན་ཡོན་ཏུ་ཟེར་བྱས་ཤག་མ་ཞུས་བྱས་ནས་རེད་བ་ད་སེམས་བསྐྱེད་ཕན་ཡོན་ནི་ད་ནི་སྤྱོད་འཇུག་གི་ལེའུ་དང་པོ་ན་ཧ་ལས་པའི་ད་ཅིག་ཞེ་པོ་འདུག་བ་ད་དུང་ཁྱེད་རང་ཚོ་ཡང་བསྐྱར་དྲན་གསོ་གསོའི་དྲན་གསོ་དང་འབྲེལ་བའི་བ་ད་དང་པོ་ནས་དེ་ལྟར་ཐེག་པ་ཆེན་པོ་ལ་འཇུག་དགོས་ན་ཟེར་ད་ང་ཚོ་ཐེག་པ་ཆེན་པོ་ལ་འཇུག་དགོས་མཁན་གང་ཟག་ཞིག་ཡིན་ན་འཇུག་པའི་སྒོ་གང་ཡིན་སྙམ་ན་ད་འཇུག་པའི་སྒོ་གང་ཡིན་སྙམ་ན

གང་ཟག་འཇུག་སྒོ་ནི་ག་རེ་རེད་བྱང་ཆུབ་སེམས་ཁོ་ན་རེད་ད་རེད་པ། དེ་གཉིས་ཀྱི་གང་གི་སྒོ་རུ་འཇུག་སྒོར་འཇུག་ཀྱང་འཇུག་སྒོ་ནི་ག་རེ་རེད་བྱང་ཆུབ་སེམས་ཁོ་ན་ཡིན་ད་མདོར་བསྡུ་ན། རྒྱུ་ཕ་རོལ་ཏུ་ཕྱིན་པའི་ཐེག་པའི་སྒོ་རུ་འཇུག་པ་ལ་ཡང་ག་རེ་རེད་ཨ་ནི་འཇུག་སྒོ་བྱང་ཆུབ་སེམས་རེད། འབྲས་བུ་གསང་སྔགས་རྡོ་རྗེ་ཐེག་པའི་སྒོ་རུ་འཇུག་པ་ལ་ཡང་ཨ་ནི་བྱང་ཆུབ་སེམས་ཁོ་ན་རེད་དེ་མ་གཏོགས་པའི་འཇུག་སྒོ་ཨ་གཉིས་པ་ཅིག་ཡོད་མ་རེད་འོ་དེ་རེད།

དེ་རེད་མི་འདུག་བ་སྔགས་ཀྱི་འཇུག་སྒོ་དབང་རེད་ནམ་རྒྱུན་ཡོངས་གྲགས་ག་རེ་རེད། སྔགས་ཀྱི་འཇུག་སྒོ་དབང་ཟེར་འཇུག་སྒོ་མང་པོ་བཤད་ཀྱི་ཡོད་པ་ལམ་རིམ་འཇུག་སྒོ་ག་རེ་རེད། ཨཱ་ནི། བཤེས་གཉེན་བསྟེན་ཚུལ། ཨཱ་ནི་ཐར་པར་འཇུག་པའི་སྒོ་ངེས་འབྱུང་གི་བསམ་པ། ནང་པ་སངས་རྒྱས་པར་འཇུག་པའི་སྒོ་སྐྱབས་འགྲོ། ཨཱ། ཐེག་ཆེན་པར་འཇུག་པའི་སྒོ་སེམས་བསྐྱེད། སྔགས་ལ་འཇུག་པའི་སྒོ་དབང། ཟེར་བ་ད་སྔགས་ལ་འཇུག་པའི་སྒོ་དབང་གསུངས་བཞག་འདུག་བ་ཟེར་དུས་སྒང་ལ། ཨོ་ད་འདི་ཁྱད་པར་ཕྱེ་དགོས་རེད། ད་ནི་འདི་ཨཱ་ནི། སྔགས་ཀྱི་ལམ་ལ་འཇུག་པའི་འཇུག་སྒོ་དང་སྔགས་ལ་འཇུག་པའི་འཇུག་སྒོ་གཉིས་ཁྱད་པར་ཡོད་རེད། ད་ལྟ་འདིའི་སྐབས་སུ་སྔགས་ལ་འཇུག་པའི་སྒོ་ཟེར་དེ་ག་རེ། སྔགས་ཀྱི་ལམ་ལ་འཇུག་ད་སྔགས་ཀྱི་ལམ་ལ་ཞུགས་སོང་ན་སྔགས་ཀྱི་ཚོགས་ལམ་ལ་ཞུགས་དགོས་པ་དང་པོ་དེ། སྔགས་ཀྱི་ཚོགས་ལམ་ལ་ཞུགས་པ་ལ་ཐེག་པ་ཆེན་པོའི་སེམས་བསྐྱེད་རང་རྒྱུད་ལ་སྐྱེས་ནས་མ་གཏོགས་འདིར་འཇུག་སྲོལ་གྱི་ཡོད་མ་རེད། རེད་བ། ང་རང་ཚོ་ལྟ་བུ་ནི་སྔགས་ལ་ཞུགས་ཡོད་རེད་ཡིན་ནའི་སྔགས་ཀྱི་ལམ་ལ་ཞུགས་ཟེར་ན་ཕལ་ཆེར་དཀའ་ལས་ཁག་པོ་རེད། སྔགས་ལ་ཞུགས་ཚར་རེད་ང་ཚོ་ཕལ་ཆེར་ད། དབང་རྣམ་པར་དག་པོ་ཐོབ་ཡོད་ཀྱི་རེད་བ་སོ་སོའི་དམིགས་རྣམ་ཡག་པོ་བྱས་པས་ནས་དབང་དུས་སུ། གཅིག་ག་རེ་ཟེར་ན་གཅིག་དབང་གིས་ད། ཅིག་དམིགས་རྣམ་ཡག་པོ་བྱས་བྱས། ཅིག་སྐུ་བཞིའི་ས་བོན་འདེབས་རུང་སོ་སོས། ཅིག་བསམ་བློ་ཡག་པོ་བཏང་ཐུབ་པ་ནི་དབང་ཐོབ་དེར་དབང་ཐོབ་པ་ནི་སྔགས་ལ་ཞུགས་ཚར་རེད་པ། ཡིན་ནའི་སྔགས་ཀྱི་ལམ་ལ་ཞུགས་པ་རེད་ཟེར་ན་ཞུགས་ཡོད་པ་མ་རེད་ད་འདི། སྔགས་ལ་འཇུག་པའི་འཇུག་སྒོ་དང་ག་རེ། སྔགས་ཀྱི་ལམ་ལ་ཞུགས་པའི་འཇུག་སྒོ་གཉིས་ཁྱད་པར་ཅིག། སྔགས་ཀྱི་ལམ་ལ་ཞུགས་པའི་འཇུག་སྒོ་ནི་ག་རེ་ཁོ་ན་རེད་སེམས་བསྐྱེད་ཁོ་ན་རེད། དབང་ཞུས་པས་ནི་སྔགས་ཀྱི་ལམ་ལ་འཇུག་ཐུབ་ཀྱི་མ་རེད་ད་འདི་ཁྱད་པར་ཆེ་བ་རེད་པ།

ད་འདི་རྟགས་གསལ་མང་པོ་བཏང་གི་རེད། ཨ་ནི་ཅིག། ཅིག། མཁས་གྲུབ་རིན་པོ་ཆེ་རེད་ད་ག་ནང་བཞིན་ད། དེ་མ་ཡིན་པའི་ད་ལྟ། པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་ལ་སོགས་པ་ད་གང་ལྟར་སྔགས་ཀྱི་དཔེ་གཞུང་མཛད་མཁན་མཁས་པ་མང་པོ་ཅིག་གིས་ཨ་ནི་འདི་སྔགས་ཀྱི་འཇུག་སྒོ་དབང་ཡིན་དང་མིན་སེམས་བསྐྱེད་ཡིན་དང་མིན་འདི་དོགས་པ་མང་པོ་ཡོད་རེད་རྟགས་གསལ་ད་ནི་རྟགས་གསལ་མང་པོ་བཏང་ཡང་ཡིན་ནི་ད་མཐའ་མའི་ཞིབ་ཆ་རེ་བྱས་མེད་ན་འདུ་བྱེད་དེ་རེད་བ། ཡང་དེ་བྱེད་དེ་དེ་མི་འགལ་བ་འདུ་བྱེད་རེད་བ། ད་གང་ལྟར་ཡང། འོ་ལགས་སོ་ཐེག་པ་ཆེན་པོའི། རྒྱུ་ཕ་རོལ་ཏུ་ཕྱིན་པའི་ཐེག་པའི་ལམ་ལ་ཞུགས་པས་ན་འབྲས་བུ་གསང་སྔགས་མཐུ། ཐེག་པའི་ལམ་གང་ལ་ཞུགས་པས་ན་འཇུག་སྒོ་ནི་ག་རེ་རེད་སེམས་བསྐྱེད་དེ་མ་གཏོགས་འགྲོ་ས་གཉིས་པ་ཅིག་རྩ་བ་ཉིད་ནས་ཡོད་པ་མ་རེད། ཡིན་ཡིན་གྱི་རེད་བ། ད་སྔགས་ལ་འཇུག་ཡང། སྔགས་ཀྱི་ལམ་ལ་ཞུགས་པ་ལ་ཡང་སེམས་བསྐྱེད་རྩིས་མ་ཟིན་ན། ཁོ་རང་བསྐྱེད་རིམ་རྫོགས་རིམ་ལམ་གང་འདྲ་ཅིག་ཉམས་སུ་ལེན་པས་ནི་སྔགས་ཀྱི་ལམ་མཚན་ཉིད་པ་ཆགས་ཀྱི་ཡོད་པ་མ་རེད་ད། གོ། ཅིག། ང་ཚོ་མུ་སུམ་ཅིག། ནམ་རྒྱུན་འདུག་བ་ད་ཧིན་དུ་ཚོ་སྔགས་ཀྱི་ཉམས་ལེན་བྱེད་ཀྱི་འདུག་བ། འོ་འདི་འདྲ་བུ་ཞིག་མ་གཏོགས་ཡོང་གི་ཡོད་པ་མ་རེད་དུས་སུ་རེད། ད་དེ་འདྲ་ཟེར་བ་འཇུག་སྒོ་ཟེར་བ་དེ་རེད། ད་དེ་རྒྱུད་ལ་ནམ་སྐྱེ་བ་ན་ད་འཇུག་སྒོ་ཡིན་ན་དེ་ག་རེ་ཟེར་ན་དེ་རྒྱུད་ལ་ནམ་སྐྱེ་བ་ན་གཞན་རྒྱུད་གང་ཡང་མ་སྐྱེས་པས་ནས་མངོན་ཤེས་རྫུ་འཕྲུལ་སྟོང་ཉིད་ཀྱི་ལྟ་བ་ལ་སོགས་གང་ཡང་མ་སྐྱེས་པས་ནས་བྱང་ཆུབ་སེམས་རང་རྒྱུད་ལ་སྐྱེས་སོང་ན་རྟེན་གྱི་གང་ཟག་དེ་ཐེག་པ་ཆེན་པོ་ལ་འཇོག་པ་རེད་ཐེག་ཆེན་པ་ཆགས་པ་རེད་ཟེར་བ་དུང་ཞེས་ཐེག་པ་ཆེན་པོ་འཇོག་པ་ཡིན་ལ་ཟེར། དེ་དང་ནམ་བྲལ་བ་ན་ཨན་གཅིག་གིས་ཨན་སྟོང་པ་ཉིད་ཀྱི་ལྟ་བ་ལ་སོགས་པ་ཡོན་ཏན་ཅི་ཡོད་ཀྱང་ཉན་ཐོས་ལ་སོགས་པའི་སར་ལྟུང་ཞིང་ཨོ་དེ་རེད་ཐེག་པ་ཆེན་པོ་ལས་ཉམས་པར་ཐེག་པ་ཆེན་པོའི་གཞུང་དུ་མ་ལས་གསུངས་ཤིང་ད་འཇུག་སྒོ་ཡིན་པའི་རྒྱུ་མཚན་དེ་རེད་བ་དང་གཅིག་བྱང་ཆུབ་སེམས་དེ་ངང་རྒྱར་ཚུར་སུན་འབྲེལ་ཞིག་རྒྱུད་ལ་སྐྱེས་པས་ནས་ཡོན་ཏན་གཞན་དག་གང་ཡང་མེད་པས་ནས་སྟོང་ཉིད་ཀྱི་ལྟ་བ་ཟེར་མངོན་ཤེས་རྫུ་འཕྲུལ་སོགས་གང་ཡང་མེད་དེ་སྐྱེས་པ་ད་ག་རང་གིས་རྟེན་གྱི་གང་ཟག་དེ་ག་བར་འཇུག་པ་རེད་ཐེག་པ་ཆེན་པོའི་སྒོ་རུ་འཇུག་ཐུབ་པ་རེད། མ་འོངས་པ་ན་ཡང་དེ་འདྲ་བའི་དེ་ལྟ་བུའི་བྱང་ཆུབ་སེམས་དང་ནམ་བྲལ་བ་ན་ཨན་སྟོང་པ་ཉིད་ཀྱི་ལྟ་བ་ད་ག་ནང་བཞིན་ད་གཞན་དག་ཡོན་ཏན་ག་རེ་ཡོད་པས་ནས། དར་ལུགས་སུ་ག་པར་ལྷུང་རེ་མི་འདུག་ས་དམའ་ལྷུང་རྒྱུ་རེད་གསུངས་རེད་ཡ་ལྷ་ལྷུང་ཞིང་ཐེག་པ་སར་ལྷུང་ཞིང་ཐེག་པ་ཆེན་པོ་ལས་ཉམས་པ་རེད་ཟེར། འོ་དེ་ད་རེད་བ་ཐེག་པ་ཆེན་པོའི་གཞུང་དུ་མ་ཐེག་པ་ཆེན་པོའི་གཞུང་དུ་མ་ནས་གསུངས་སོ་དོན་ལ་ད་ཐེག་ཆེན་གཞུང་ཕལ་ཆེ་བ་ན་ཡོད་རེད་བ་ད་ནམ་ལངས་སྤྱོད་འཇུག་གི་ད་ད་དང་མ་ན་ཡོང་གི་འདུག་ད་དེ་མ་ཡིན་པའི་གཞུང་མང་པོ་ན་ཡོད་ད་ཞུ་མོ་བ་ཅེས་ཐེག་པ་ཆེན་པོའི་གཞུང་དུ་མ་ནས་གསུངས་ཤིང་ཟེར་ད་འདི་ད་ད། འོག་ལ་ད་ལྟ་ལུང་མང་པོ་ཡོང་གི་འདུག་དེ་སང་བེད་སྤྱོད་གྲུབ་འདུག་ཧོ་རེད། ཐེག་པ་ཆེན་པོ་ལས་ཉམས་པ་ཐེག་པ་ཆེན་པོའི་གཞུང་དུ་མ་ནས་གསུངས་ཤིང་རིགས་པས་ཀྱང་གྲུབ་པ་ཡིན་ནོ། ད་རིགས་པས་གྲུབ་སྟངས་གང་ཟེར་ན་ཐེག་པ་ཆེན་པོ་ཟེར་ཡ་དེ་ཨ་ནི་ཅིག་གང་ཟེར་ན་སེམས་བསྐྱེད་ཀྱི་ཉམས་ལེན་གྱིས་རྩིས་ཟིན་པའི་རྟེན་གྱི་གང་ཟག་ཅིག་ལ་ག་ལ་རེ་ཉམས་ལེན་བྱེད་མཁན་ཅིག་ལ་ཐེག་པ་ཆེན་པོ་ཟེར་བ་ད་རིགས་པ་ཟིན་འདིར་བ་འདི་བྱེད། རིགས་པས་ཀྱང་གྲུབ་པ་ཡིན་ནོ་དེས་ན་ཟེར་དང་པོར་ཐེག་ཆེན་པར་ཚུད་པ་ཡང་སེམས་དེ་བསྐྱེད་པ་ཙམ་གྱིས་འཇོག་ལ། ཐེག་ཆེན་པའི་ནང་ནས་ཐོན་པ་ཡང་དེ་དང་བྲལ་བ་ཙམ་གྱིས་འཇོག་པས་ན་ཐེག་པ་ཆེན་པོ་སེམས་དེ་ཡོད་མེད་ཙམ་གྱི་རྗེས་སུ་འགྲོ་ལྡོག་བྱེད་དོ་དེ་རེད།

དེ་བཞིན་འཇིག་རྟེན་ལྷ་མིར་བཅས་པས་ཕྱག་བྱར་འགྱུར་ཟེར་བ་དེ་རེད། ད་དེ་འདྲ་བའི་བྱང་ཆུབ་སེམས་རང་རྒྱུད་ལ་སྐྱེས་སོང་ན་འཇིག་རྟེན་ལྷ་དང་མི་ཐམས་ཅད་ཀྱིས་ཕྱག་བྱའི་འོས་སུ་གྱུར་པ་དེ་དོན་ཁྱད་པར་ཅན་ཐོབ་པ་ཟེར་བ་དེ་རེད། ཞེས་དང། དག་སྣང་ཤིང་རྟ་དང་འདྲ། འོག་ལ་ད་བྱང་ཆུབ་སེམས་དཔའི་སྡོམ་པ་ལེན་པའི་སྐབས་སུ་ཞིག་བྱེད་འདུག་བ། དེ་རིང་སངས་རྒྱས་རིགས་སུ་སྐྱེས་སངས་རྒྱས་སྲས་སུ་བདག་གྱུར་ཏོ། ད་སངས་རྒྱས་ཀྱི་རིགས་ཟེར་དེ་བྱང་ཆུབ་སེམས་དཔའ་རང་ལ་བྱ་གྱུར་པ་རིགས་པ་རིགས་སྲས། ད་ཡིན་ན་ད་འདི་སྡོམ་པ་ལེན་པའི་སྐབས་སུ་ལ་ད་བྱང་ཆུབ་སེམས་དཔའི་མཚན་ཉིད་པ་དེ་སྐྱེ་མེད་ཅི་རིགས་ཡོད་རེད་བ། ད་རྩོལ་བཅས་ཀྱི་མྱོང་བ་ཙམ་མཁན་པོ་གོ་གི་འདུག་བ་མ་མཐའ་ལ་ཡང་གང་ལྟར་ཡང་འདིའི་ཅིག། རིགས་ཟེར་ཡ་འདི་ག་རེ་རེད་ཟེར་ན་བྱང་ཆུབ་སེམས་དཔའི་ག་ག་ཟེར་ན། མོས་པའི་རིགས་མོས་པའི་བྱང་ཆུབ་སེམས་དཔའ་ལྟ་བུ་ཅིག་ལ་གོ་གི་འདུག་བ། ད་ད་འདིའི་ཁུངས་དྲངས་བྱང་ཆུབ་སེམས་དཔའ་མཚན་ཉིད་པ་རང་ལ་གོ་གི་འདུག་ད་འདི་ཡང་གོ་བ་རྒྱག་སྟངས་གཉིས་ཀ་ཡོད་ཆོག་གི་རེད་བ་དེ་རིང་སངས་རྒྱས་རིགས་སུ་སྐྱེས་སངས་རྒྱས་སྲས་སུ་བདག་གྱུར་ཏོ། ཞེས་སེམས་བསྐྱེད་མ་ཐག་ཏུ་རྒྱལ་སྲས་སུ་འགྲོ་བར་གསུངས་ལ། ལ། འཕགས་པ་བྱམས་པའི་རྣམ་པར་ཐར་པ་ལས་ཀྱང་ཟེར་རིགས་ཀྱི་བུ་འདི་ལྟ་རིགས་ཀྱི་བུ་འདི་ལྟ་སྟེ་དཔེར་ན་རྡོ་རྗེ་རིན་པོ་ཆེ་ནི་ཆག་ཀྱང་གསེར་གྱི་རྒྱན་ད་རྡོ་རྗེ་རིན་པོ་ནི་ཆག་ཀྱང་ཟེར་འདི་དཔེ་འདི་རེད། རེད་བ། དེ་ག་རེའི་དཔེ་རེད་ཟེར་ན་འདི་དཔེ་འདི་དོན་གྱི་དགའ་བ་བཅའ་བ་སེམས་སྨོན་སེམས་བྱ་བ་རེད་ཡང་ཅིག་སྨོན་སེམས་བྱའོ་རེད། རྡོ་རྗེ་རིན་པོ་ཆེ་ཆག་ཀྱང་གསེར་གྱི་རྒྱན། ཁྱད་པར་དུ་འཕགས་པ་ཐམས་ཅད་ཟིལ་གྱིས་གནོན་ཅིང། རྡོ་རྗེ་རིན་པོ་ཆེའི་མིང་ཡང་མི་འདོར་ལ་དབུལ་བས་དབུལ་བ་ཐམས་ཅད་ཀྱང་རྣམ་པར་ཟློག་གོ། ད་འདི་དཔེ་དེ་བྲིས་བྱས། ཨ་ནི། ད་རྡོ་རྗེ་རིན་པོ་ཆེ་ཟེར་ཞིག་འདུག་བ་ད་འདི། རིན་པོ་ཆེའི་ནང་གི་ད་རྩ་ཆེ་ཤོས་འདི་རེད་པ། ད་འདི་འདྲ་བའི་རིན་པོ་ཆེ་འདི་ཆག་པའི་དབང་དུ་བཏང་བ་ཡིན་ནའང་གསེར་གྱི་རྒྱན་ལ་སོགས་རྒྱན་ཐམས་ཅད་ཟིལ་གྱིས་གནོན་ཐུབ་ཀྱི་རེད། ཨ། རྡོ་རྗེ་རིན་པོ་ཆེའི་མིང་ཡང་འདོར་བ་མ་རེད་དབུལ་བ་ཐམས་ཅད་ལས་ཟློག་ཐུབ་ཀྱི་རེད་དཔེ་དེ་བྱེད། རིགས་ཀྱི་བུ་དེ་བཞིན་དུ། ཐམས་ཅད་མཁྱེན་པར་སེམས་བསྐྱེད་པའི་རྡོ་རྗེ་རིན་པོ་ཆེ་ནི་ནན་ཏན་དང་བྲལ་ཡང་ད་འདི་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས། སྤྱོད་པ་ལ་མ་བསླབས་པ་བྱ་བ་རེད། ནན་ཏན་དང་བྲལ་ཟེར་ག་རེ། བྱང་ཆུབ་སེམས་དང་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས་སྤྱོད་པ་ལ་མ་བསླབས་པ་ཡིན་ཀྱང། ཨ་ཉན་ཐོས་དང་རང་སངས་རྒྱས་ཡོན་ཏན་གསེར་གྱི་རྒྱན་ཐམས་ཅད། རྡོ་རྗེ་རིན་པོ་ཆེ་ཆག་ཟེར་དེ་ག་རེ་སྨོན་སེམས་ཀྱི་དཔེ་རེད་ད་རེད་བ་སྨོན་སེམས་ཀྱི་དཔེ་ད་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས་སྤྱོད་པ་ལ་མ་བསླབས་པ་ཡིན་ནའང་ད་དཔེ་ཅིག་རྡོ་རྗེ་རིན་པོ་ཆེ་ཆག་པ་ལྟ་བུ་སྤྱོད་པ་ལ་མ་བསླབས་པ་ཡིན་ནའང་ཉན་ཐོས་དང་བྱང་ཆུབ་སེམས་དཔའ་ཉན་ཐོས་དང་རང་རྒྱལ་གྱི།

རྡོ་རྗེ་རིན་པོ་ཆེ་ཆག་ཟེར་དེ་སྤྱོད་པ་ལ་མ་བསླབས་པའི་དཔེ་རེད་བཞག། སྤྱོད་པ་ལ་མ་བསླབས་ཀྱང་སེམས་དེ་ཡོད་ན་འོ་ལ་སོ། བྱང་ཆུབ་སེམས་དཔར་གསུངས་པ་དང་མགོན་པོ་ཀླུ་སྒྲུབ་ཀྱིས་ཀྱང། ད་འདི་རེད་ཟེར་བ་ད་འདི་བྱེད། མགོན་པོ་ཀླུ་སྒྲུབ་ཀྱིས་ཀྱང་བདག་ཉིད་དང་ནི་འཇིག་རྟེན་འདིས། བླ་མེད་བྱང་ཆུབ་ཐོབ་འདོད་ན་དེ་ཡི་རྩ་བ་བྱང་ཆུབ་སེམས་རི་དབང་རྒྱལ་པོ་ལྟར་བརྟན་དང་ཟེར་གི་འདུག་བ། ད་བདག་ཉིད་དང། ཨ་འཇིག་རྟེན་འདི་ཚོ་ནོར་ལ་སེམས་ཅན་ཐམས་ཅད་རེད་བ་ད་འདི་སྣོད་ཀྱི་འཇིག་རྟེན། བཅུད་ཀྱི་སེམས་ཅན་ཐམས་ཅད་ཟེར་སྣོད་བཅུད་ཀྱི་འཇིག་རྟེན་དང་སེམས་ཅན་ཐམས་ཅད་དེ། བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཀྱི་གོ་འཕང་ཐོབ་འདོད་ན། བླ་ན་མེད་ཡང་དག་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་རྩ་བ་འདི་ག་རེ་ཟེར་ན་དག་པའི་ཞིང་བྱང་ཆུབ་སེམས་རིན་པོ་ཆེ་དེ་རེད། དེ་འདྲ་བའི་བདག་ཅག་བོད་བྱང་ཆུབ་སེམས་རིན་པོ་ཆེ་དེ་རང་གི་རྒྱུད་ན་རི་བོའི་རྒྱལ་པོ་ལྟ་བུ་རི་བོའི་རྒྱལ་པོ་ནང་བཞིན། ནམ་ཡང་ག་ཚོད་ན་ཅིག་ག་འགྱུར་བ་མེད་པར་བརྟན་པོ་ཅིག་རྒྱུད་ལ་སྐྱེ་ཐབས་བྱེད་དགོས་རེད་གསུང་རེད་རི་བོའི་རྒྱལ་པོ་རྟར་བརྟེན་དང།

ལག་ན་རྡོ་རྗེ་ཁྱོད་ཀྱིས་ཤིན་ཏུ་དཀོན་པ་ཞིག་སྨྲས་ཏེ། ད་ཅི་ན། དེ་འདྲ་བའི་ད་ཅིག་གསང་སྔགས་ཀྱི་ཆོས་འདི། ཆེས་གསང་བ། གསང་བ་ལས་ཀྱང་ཆེས་གསང་བའི་གསང་སྔགས་ཆོས་འདི་སྡིག་ཅན་རྣམས་ལ་བསྟན་དུ་རུང་བ་མ་རེད་གསུང་བ་རེད། ད་འདི་ནི། འོ་ན་དེ་འདྲའི་གསང་སྔགས་ཀྱི་ཆོས་ཤིན་ཏུ་དཔེ་ཅིག། ཆེས་གསང་བའི་ནང་ཆེས་གསང་བ་འདི་བསྟན་དུ་རུང་བའི་སྣོད་ཀྱི་སུ་ལ་བསྟན་དུ་རུང་བ་ཟེར་ན་བྱང་ཆུབ་སེམས་རྒྱུད་ལ་ཡོད་པ་དེ་ལ་བསྟན་དུ་རུང་ངོ། གཞན་སུ་ཅིག་ལ་བསྟན་དུ་མི་རུང་གསུང་བ་རེད། དེ་བྱང་ཆུབ་སེམས་ཀྱི་ཕན་ཡོན་རེད། འོ་འདི་གསུང་རེད་དཀོན་པར་ཞིག་སྨྲས་ཏེ་དེ་ནི་སྔོན་མ་ཐོས་ན་འདི་སེམས་ཅན་ཇི་ལྟ་བུ་ཞིག་པོ་དག་ལ་བཤད་པར་བྱ། འོ་ད་དེ་འདྲ་བའི་བས་ཅིག་ང་ཚོ་མ་གསུང་ད་ད་ཅིག་ག་རེ་ཤིན་ཏུ་རྒྱ་ཆེ་བ་ཤིན་ཏུ་ཟབ་པ་ཤིན་ཏུ་གཏིང་དཔག་དཀའ་བ་ཨན་གསང་བ་ལས་ཀྱང་ཆེས་གསང་བའི་གསང་སྔགས་ཀྱི་ཨན་ཅིག་འོ་ལགས་སོ་ཆོས་སྐོར་འདི་ཨན་ཅིག་སྡིག་ཅན་རྣམས་ལ་བསྟན་དུ་རུང་མི་རུང་གསུང་འདུག་བ་ད་དེ་འདྲའི་བསྟན་བསྟན་སའི་གདུལ་བྱ་དེ་སུ་ག་འདྲ་ཅིག་ལ་བསྟན་དགོས་རེད་གསུང་རེད་ལག་ན་རྡོ་རྗེས་སྨྲས་པ་འཇམ་དཔལ་གང་དག་བྱང་ཆུབ་ཀྱི་སེམས་བསྒོམ་པ་ལ་ཞུགས་པ་དང། གང་གི་ཚེ་དེ་དག་བྱང་ཆུབ་ཀྱི་སེམས་གྲུབ་པར་གྱུར་པ་དེའི་ཚེ་འཇམ་དཔལ་བྱང་ཆུབ་སེམས་དཔའི་སྤྱད་པ་གསང་སྔགས་ཀྱི་སྒོ་སྤྱོད་པའི་བྱང་ཆུབ་སེམས་དཔའ་དེ་དག་ཡེ་ཤེས་ཆེན་པོ་དབང་བསྐུར་བའི་གཟུངས་སྔགས་ཀྱི་དཀྱིལ་འཁོར་དུ་འཇུག་པར་བྱ་བའི་ཕྱིར་གསུང་འདུག་བ་ད་བྱས་ཙང། ང་ཚོ་གཅིག་གིས་བྱང་ཆུབ་སེམས། གཅིག་གིས་རྒྱུད་ལ་ད་རྩོལ་བཅས་ལྟ་བུ་ཞིག་མེད་ན་སྔགས་ཀྱི་དབང་གནང་ཆོག་གི་མི་འདུག་བ་ད་མ་མཐའ་ལ་ཡང་ག་རེ་དགོས་ཀྱི་འདུག་རྩོལ་བཅས་ལྟ་བུ་ཞིག་དགོས་ཀྱི་འདུག་གང་ཟེར་ན། དེ་བས་ན་སྔགས་དབང་བསྐུར་ཆོག་བ་མ་རེད་རྒྱུ་མཚན་གང་ཟེར་ན་སྔགས་དབང་བསྐུར་བ་ལ་སྔགས་ཀྱི་སྡོམ་པ་རྒྱུད་ལ་སྐྱེ་དགོས་འདུག་སྔགས་ཀྱི་སྡོམ་པ་རྒྱུད་ལ་སྐྱེ་བ་ལ་དེའི་སྔ་རོལ་དུ་བྱང་ཆུབ་སེམས་དཔའི་སྡོམ་པ་རྒྱུད་ལ་སྐྱེ་དགོས་རེད། བྱང་ཆུབ་སེམས་དཔའི་སྡོམ་པ་རྒྱུད་ལ་སྐྱེ་བ་ལ་དེའི་སྔ་རོལ་དུ་བྱང་ཆུབ་སེམས་ཀྱི་དམིགས་རྣམ་སྐྱོང་ནས་ནམ་རྒྱུན་ནས་སྐྱོང་ནས་ཨང་རྩོལ་བཅས་ཀྱི། ཡིད་འགྱུར་གྱི་མྱོང་བ་ཙམ་ཐོན་དགོས་ཞུགས་མང་པོ་རེད། ཡིད་འགྱུར་གྱི་མྱོང་བ་ཙམ་ཐོན་པའི་སྟེང་དེ་ནས་དེ་འདྲ་བའི་སེམས་དེ་མ་ཉམས་པའི་ཆེད་དུ་ག་རེ་བྱེད་དགོས་རེད་བྱང་ཆུབ་སེམས་དཔའི་སྡོམ་པ་ལེན་དགོས་རེད། དེ་ནམ་རྒྱུན་ཡོངས་གྲགས་རེད་ད་ཡིན་ན་དེང་སང་ང་ཚོ་མང་པོ་རེ་ཞིག་དེ་འདྲའི་ཞིག་ཅིག་སྣང་མེད་རེད་བྱས་ནས་ཨང་སྡོམ་པ་ལེན་ཡག་ཆེན་གྱི་འོག་ཏུ་ཅིག་སྣང་དངོས་འབྲེལ་འགྲོ་སྟངས་ཅན་འདུག་ཟེར་རེད་ནམ་རྒྱུན་ནས་དམིགས་རྣམ་བསྐྱངས་རེད་པ་ཨང་གང་ལ་གང་འཚམ་བསྐྱངས་ནས་ལོ་དང་ཟླ་བ་བྲིས་ནས་བསྐྱངས་ནས་ཨང་རྩོལ་བཅས་ཀྱི་མྱོང་བ་ལྟ་བུ་ཅིག་ཡང་ན་ཡིད་འགྱུར་གྱི་ད་འདི་གཅིག་པ་རེད་ཤག་ཡིད་འགྱུར་གྱི་མྱོང་བ་དང་ག་རེ་རེད་རྩོལ་བཅས་ཀྱི་མྱོང་བ་ཐོན་པ་མཚོན་པའི་མཚམས་དེ་ནས་ད་དེ་འདྲ་བའི་སེམས་འདི་ནམ་ཡང་མི་ཉམས་པ་བྱེད་ཡག་ཆེད་དུ་རྒྱུན་དུ་དམིགས་རྣམ་སྐྱོང་ཡག་གི་དམ་བཅའ་འཇོག་ཡག་ཆེད་དུ་ག་རེ་རེད་ཨང་བྱང་ཆུབ་སེམས་དཔའི་སྡོམ་པ་བླངས་ཨང་བསླབ་བྱ་ལ་བསྲུངས་ཨང་ཉིན་རེ་དམིགས་རྣམ་བསྐྱངས་ཨང་འདུག་ཟེར་རིན་པོ་ཆེ་འདུག་ཨང་ག་ཟེར་ན་མྱོང་བ་ཐོན་ནས་ཨང་མཐར་བཅོས་མིན་མྱོང་བ་ཐོན་དགོས་རེད་པ་ཅིག་སྣང་འགྲོ་སྟངས་འདུག་ཟེར་རེད་བྱ

འོ་འདུག་གསུང་རེད་འོ་བཅོས་མ་སེམས་བསྐྱེད་སའི་སྟབས་བླ་མའི་སྒུལ་ནུས་ལས་ཨ་དེ་འདྲ་བའི་སེམས་ཀྱི་དཔེ་ཅིག་ཨ་ཙེ་སྲིན་པོའི་ཐོག་ནས་སྡོམ་པ་ལེན་ཨ་སེམས་དེ་ནམ་ཡང་མི་ཉམས་པ་བྱེད་ཀྱི་ཡིན་བསམ་དམ་བཅའ་བཞག་པའི་ཐོག་ནས་སྡོམ་པ་ལེན་དགོས་འདུག་བ་ངོ་ལེ་འགྲོ་སྟངས་འདུག་གསུང་རེད་དེ་ཡིན་མིན་ཙང་ག་རེ་རེད་ཨ་ནི་ཅིག་གསང་སྔགས་ཀྱི་ཆོས་ཅིག་མ་བསྟན་པ་ལ་བསྟན་སའི་གདུལ་བྱ་དེ་ལ་བྱང་ཆུབ་སེམས་ཀྱི་ས་བོན་ཡོད་མཁན་ཞིག་དགོས་འདུག་བ་བྱང་ཆུབ་སེམས་ཀྱི་མོས་པ་ཡོད་དེ་ཨ་ནི་ཅིག་བྱང་ཆུབ་སེམས་ལ་རྩོལ་བཅས་དང་དག་ན་ཞིག་ཡིད་འགྱུར་མྱོང་བ་ཐོན་པ་ཅིག་གོ་དགོས་ཡོད་གསུང་རེད་དེ་གསུང་གི་འདུག་བ་དེ་མ་གཏོགས་ཅིག་སུ་ཅིག་ལ་བསྟན་ཆོག་བ་མ་རེད།

ཨང་དུ་བ་མ་ཡིན་པ་སྡོམ་པ་དེའི་རྗེས་སུ་ག་རེ་ཨང་གསང་སྔགས་ཀྱི་ཨང་སྡོམ་པ་བཞི་ནང་ཨང་གཞན་ནས་རྟགས་དབང་གི་དཔེ་ཅིག་གནང་ཡང་གི་བཞིར་གྲུབ་རེད་ད་དེ་ནི་ཕྱི་ནང་དབང་གནང་གི་འདུག་བ་དུ་ཟིག་རེད། ཡ། ད་དེ་ཚོ་ཤེས་དགོས་འདུག་བ་ང་ཚོ་ད་ལྟ་དཔེ་ཅིག་ཤེས་མཁན་དང་ཨང་གཞུང་ལ་བལྟས་ཟིག་རྟགས་ཀྱི་མཐུ་ཡས་ཡོད་མཁན་དེ་ཚོ་དེ་ཚོ་བག་འོག་ལ་མི་ལ་གོ་བརྡ་སྤྲད་དེ་དཔེ་གལ་ཆེ་བ་རེད་བཞག་ཨང་སྤྱིར་མི་གཅིག་གི་ནང་ཆོས་ལ་དད་པ་ཡོད་མཁན་མང་ཆེ་བ་ར་དེ་དེ་ཚོའི་རིགས་དེ་ཚོ་ཤེས་ཀྱི་ཡོག་མ་རེད་མ་ཤེས་དུས་ང་རང་ཚོ་དེ་ཚོ་ཨང་གཅིག་གི་བག་ཅིག་གོ་བརྡ་སྤྲད་ནས་ཨང་གཅིག་བ། བར་གསུམ་དག་ཅིག་བརྟན་པོ་བར་གཅིག། ང་ཚོ་དག་ཅིག་གསལ་པོ་ཡོང་ཡ་ལ་ང་ཚོ་དག་ཅིག་འདི་བྱེད་དགོས་རེད་བ། དེ་མིན་ན་མ་འོངས་པར་ག་ལེ་ག་ལེ་ཉམས་འགྲོ་ཡ་ཉེན་ཁ་འདུག་བ་ཐེག་པ་ཆེན་པོའི་བསྟན་པ་ཟེར་བ་འདི་དག་ཅིག་ཉམས་ཡ་ཉེན་ཁ་ཡོག་རེད་དེ་ཡིན་ཙང་དེ་ཚོ་གནད་འགག་དེ་ཤེས་དགོས་འདུག་ཡ། ད་དེ་ཡིན་ཙང་དབང་བསྐུར་བའི་གཟུངས་སྔགས་ཀྱི་དཀྱིལ་འཁོར་དུ་གཞུག་པར་བྱའི་ད་གང་དག་གིས་བྱང་ཆུབ་སེམས་རྫོགས་པར་མ་གྱུར་པ་དེ་ནི་གཞུག་པར་མི་བྱ་སྟེ་གསུངས་འདུག་ག་བྱང་ཆུབ་སེམས་རྫོགས་པ་ད་རྫོགས་པ་ད་ག་ཚོད་ཡོད་ན་མིན་ད་མ་མཐའ་ན་ཡང་ག་རེ་ཡིད་འགྱུར་གྱི་མྱོང་བ་ཐོན་པ་ཅིག་ཡང་ན་བྱང་ཆུབ་སེམས་དཔའ་ལ་མོས་པ་རྩེ་གཅིག་པ་ཡོད་པ་གཅིག་དགོས་ཀྱི་ཡོད་ས་རེད་གཞུག་པར་མི་བྱ་དེ་དག་ནི་དཀྱིལ་འཁོར་བལྟས་ན་ད་དཀྱིལ་འཁོར་བལྟས་ཆོག་མི་འདུག་དེ་དག་ལ་ནི་ཕྱག་རྒྱ་དང་གསང་སྔགས་བསྟན་པར་མི་བྱ་ད་ང་ཚོ་དཀྱིལ་འཁོར་མཇལ་ཁ་ཞུ་གི་རེད་བ་དུས་འཁོར་དབང་ཆེན་གནང་ཚར་བའི་རྗེས་ལ་དཀྱིལ་འཁོར་མཇལ་ཁ་བཏང་གི་འདུག་བ་འཚང་ཁ་ཞེ་པོ་རྒྱག་གི་རེད་བ་ད་བྱང་ཆུབ་སེམས་ཡོད་དང་མེད་སྐད་ཆ་ཡོག་མ་རེད་ད་འདི་ཨ་ཕལ་ཆེར་འདི་མཐོང་གྲོལ་བྱས་ནས་ཕལ་ཆེར་བས་ཆེ་ད་ཕལ་ཆེར་ཅིག་ཚེ་ཕྱི་མ་ངན་སོང་སྡུག་བསྔལ་མྱོང་མི་དགོས་རེད་ཞིག་ཟེར་གི་འདུག་བ་དེ་ནམ་རྒྱུན་ཡང་འདི་ཕན་ཡོན་གསུང་གི་བ་དང་ངན་སོང་སྡུག་བསྔལ་མྱོང་ངན་སོང་སྐྱེ་དགོས་མ་རེད་གསུང་ཡང་གསུང་འདུག་ད་ཡིན་ནའི་དེ་ཚོ་བྱང་ཆུབ་སེམས་དང་དེ་ཚོ་ཡོད་པའི་གཞི་གཅིག་དགོས་ཀྱི་ཡོད་རེད་བ་ཡ་དེ་བྱས། ཡག་ཞེས་གསུངས་སོ་ད་འདི་ག་རེ་ཟེར་ན་བྱང་ཆུབ་སེམས་ཀྱི་ཕན་ཡོན་རེད་བྱང་ཆུབ་སེམས་ཟེར་ཡ་དེ་རྒྱུད་ལ་མ་སྐྱེས་ན་སྔགས་ཀྱི་ཅིག་ཆོས་ག་ཚད་ཟབ་ཡོད་ནའི་ཁོ་ཅིག་བསྟན་པའི་སྣོད་རུང་ཆགས་ཀྱི་མ་རེད་གསུངས་རེད་དེ་བྱས། རེད་རེད་པ་ང་ཚོ་སྔགས་ལ་ཞུགས་དགོས་ཡ་དེ་དགོས་པ་ག་རེ་བྱས་ནས་སྔགས་ལ་ཞུགས་རེད་ཟེར་ན། ད་ཅིག། སངས་རྒྱས་གོ་འཕང་དེ་མགྱོགས་པོ་མགྱོགས་པོ་སངས་རྒྱས་ཀྱི་འདོད་པ་བྱུང་བ་རེད། དེ་འདྲའི་སངས་རྒྱས་གོ་འཕང་མགྱོགས་པོ་མགྱོགས་པོ་སངས་རྒྱས་འདོད་པ་ག་རེ་རེད་ཟེར་ན་སེམས་ཅན་དང་ན་ང་རང་སོགས་ཀྱི་མིག་གིས་མཐོང་ས་ཨ་མཆོག་ཐོས་ས་སྡུག་བསྔལ་དཔེ་རྒྱུན་མི་ཆད་པ་མནར་དང་མནར་བཞིན་པ་རེད་བ། ད་དེ་འདྲའི་སྡུག་བསྔལ་དཔེ་སོ་སོའི་དཔེ་ཅིག་ད་ཅིག་མནར་བ་དེ་འདྲའི་མཐོང་བ་དང་ཐོས་པ་ཅིག་ཏུ་སེམས་བཟོད་དགོས་བ་མ་རེད་ད་ད་ལྟ་ཉིད་དུ་ངེས་པར་ཅིག་སངས་རྒྱས་གོ་འཕང་ཅིག་གྲུབ་ནས་དེ་འདྲ་བའི་སྡུག་བསྔལ་མནར་བའི་སེམས་ཅན་དེ་དག་སྡུག་བསྔལ་ལས་བསྒྲལ་ཐུབ་ན་ཅི་མ་རུང་སྙམ་པའི་བློ་འདི་ཤུགས་ཆེ་པོ་ཞིག་བྱུང་བ་རེད་ཅེ་ན་གསང་སྔགས་སྒོར་ཞུགས་མཁན་གང་ཟག་འདི་སྙིང་རྗེ་ཧ་ལས་པའི་ཤུགས་ཆེ་བ་དགོས་ཀྱི་འདུག། རྒྱུ་ཕ་རོལ་ཏུ་ཕྱིན་པའི་ཐེག་པའི་ཆོས་ནས་བཤད་པའི་སྙིང་རྗེ་ལས་ཀྱང་གསང་སྔགས་ཀྱི་ཆོས་སྒོར་ཞུགས་མིའི་སྙིང་རྗེ་ཆེ་བ་དགོས་ཀྱི་རེད། དེ་ནང་བཞིན་རྒྱུ་ཕ་རོལ་ཏུ་ཕྱིན་པའི་ཐེག་པའི་སྒོ་ནས་ཞུགས་ཡང་གི། གང་ཟག་དེའི་རྒྱུད་བྱང་ཆུབ་སེམས་འདི་ལས་ཀྱང་གསང་སྔགས་སྒོར་ཞུགས་མི་གང་བྱང་ཆུབ་གང་ཟག་དེ་དེ་ག་རེ་བྱང་ཆུབ་སེམས་འདི། ཤུགས་ཆེ་བ་དགོས་ཀྱི་རེད་དེ་ཡིན་ཙང། ཨང་ཅིག་ཤུགས་ཆེ་བ་དགོས་དུས་གང་ལྟར་ངེས་པར་དགོས་ཨ་ཡིན་རེད་བ་ད། དེ་ཡིན་ཙང་འདུག་ཟེར་རེད། སྙིགས་དུས་ཚེ་ཐུང་གཅིག་ལ་སངས་རྒྱས་གོ་འཕང་ཅིག་འགྲུབ་གི་ཡིན་ཟེར་ཡང་འདི་ལྟར་སྔགས་བླ་མེད་ལུགས་བྱས་ན་འདི་རེད་བ་ད། བྱས་ཙང་ད་ནམ་རྒྱུན་ང་ཚོའི་སྔགས་ཀྱི་ཆོ་ག་དབང་ཆར་མྱུར་བ་མྱུར་བ། ཡང་དག་པར་རྫོགས་པར་སེམས་ཀྱི་གོ་འཕང་ཅིག་སྒྲུབ་ཀྱི་ཡིན་ཟེར་འདུག་བ་དེ་མྱུར་བ་སྔ་ཕྱི་གཉིས་སྦྱར་དགོས་པ་འདུག་ཟེར་རེད། ད་འདི་སྙིང་རྗེ་ཆེན་པོ་ཤུགས་ཆེ་པོ་གོ། སྙིང་རྗེ་ཆེན་པོ་ཤུགས་ཆེ་པོ་མེད་ན། བྱང་ཆུབ་སེམས་ཤུགས་ཆེ་པོ་ཡོང་གི་མ་རེད་དེ་མེད་ན་སྔགས་ལ་ཞུགས་ན་ཕལ་ཆེར་དུད་འགྲོ་ཞིག་རེད། རེད་པ། སྔགས་ལ་ཞུགས་ཡ་དེ་ག་རེ་ཟེར་ན་སྙིང་རྗེ་ཤུགས་ཆེ་པོ་དགོས་ཀྱི་རེད་སེམས་བསྐྱེད་ཤུགས་ཆེ་པོ་དགོས་ཀྱི་འདུག་བྱས་ཙང་སྔགས་ཀྱི་ཉམས་ལེན་བྱེད་མཁན་གང་ཟག་རྒྱུད་ཀྱི་སྙིང་རྗེ་དང། ཨ་ནི་བྱང་ཆུབ་སེམས་བསྐྱེད་དེ་ཚོ་ཕར་ཕྱིན་པའི།

ད་ལི་ཟེར་བ། ད་དེ་ནས་མ་གང་སེ་ན་འདིར་བཞག། དེ་ལ་སྡོང་པོ་བཀོད་པའི་མདོ་ལས་ཀྱང་ཟེར། ད་སྡོང་པོ་བཀོད་པའི་མདོ་ལས་ནམ་རྒྱུན་ང་ཚོས་འདི་ན་གསུང་དགོས་པ་དང། སྤྱོད་འཇུག་ནང་དེ་གཅིག་གཞུང་གཞན་ག་ས་ཞལ་འཕང་མཛད་པ་ཟེར་འདིར་བ་ཞལ་འཕང་མཛད་པ་ཟེར་འདི་རེད། སྡོང་པོ་བཀོད་པའི་མདོ་ལས་རྗེ་བཙུན་བྱམས་མགོན་གྱིས་ཨན་གཅིག་ག་ས་ན་གཞོན་ནུ་ནོར་བཟང་ལ། ཨན་སེམས་བསྐྱེད་ཀྱི་ཕན་ཡོན་དཔེ་ག་ཚོད་གསུངས་རེད་དཔེ་ཉིས་བརྒྱ་སུམ་ཅུ་ཐམ་པ་གསུངས་རེད་ད་འོ་འདི་དཔེ་ཉིས་བརྒྱ་སུམ་ཅུ་ཐམ་པ་འདི་ཆ་ཚང་དུ་དྲངས་གནང་མི་འདུག་ཕལ་ཆེར་དཔེ་བཅུ་བཅོ་ལྔ་ཅི་སྟེ་བཅུ་ཚོད་དྲངས་གནང་འདུག་འོ་འདི་རེད་ད་འདི་བསྡོམས་པས་ག་ཚོད་ཡོད་རེད་དཔེ་ཉིས་བརྒྱ

ཅེས་གསུངས་སོ་སྟེ། གཞོན་ནུ་ནོར་བཟངས་རེད་འདུག་ཅེས། རིགས་ཀྱི་བུ་བྱང་ཆུབ་ཀྱི་སེམས་ནི་སངས་རྒྱས་ཀྱི་ཆོས་ཐམས་ཅད་ཀྱི་ས་བོན་ལྟ་བུ་ད་ས་བོན་ལྟ་བུ་རེད། སངས་རྒྱས་ཀྱི་ཆོས་ཐམས་ཅད་ཀྱི་ཡང་གཞི་དེ་ཁོ་ཡིན་ཙང་ས་བོན་ལྟ་བུ་ཞིག་རེད། འགྲོ་བ་ཐམས་ཅད་ཀྱི་ཆོས་དཀར་པོ་རྣམ་པར་འཕེལ་བར་བྱེད་པའི་ས་ཞིང་ལྟ་བུ། ད་འགྲོ་བ་སེམས་ཅན་ཐམས་ཅད་ཀྱི་རྒྱུད་དཀར་པོའི་ཆོས་ཐམས་ཅད་འཕེལ་བར་བྱེད་མཁན་གྱི་ས་ཞིང་ལྟ་བུ་ཞིག་རེད་དང་པོ་འདི་ས་བོན་ལྟ་བུ་བྱེད་གཉིས་པ་འདི་ག་རེ་རེད་ས་ཞིང་ལྟ་བུ་བྱེད་ད་ཞིང་ཁ། ཞིང་ས་ཤིན་ཏུ་གཤིན་པོ་ནང་བཞིན་རེད། འཇིག་རྟེན་ཐམས་ཅད་བརྟེན་པའི་ས་ལྟ་བུ། འཇིག་རྟེན་ཐམས་ཅད་ཀྱི་དང། བདེ་སྐྱིད་གང་ལ་བརྟེན་སའི་གཞི་རེད་དོ་ཁོ་རེད་དོ། བྱང་ཆུབ་སེམས་འདི་རེད་དོ། བྱས་ཙང་ད་འདི་ས་ལྟ་བུ་རེད། ད་སྣོད་ཀྱི་འཇིག་རྟེན་རེད་བཅུད་ཀྱི་འཇིག་རྟེན་བརྟེན་སའི་གཞི་འདི་ག་པར་བརྟེན་དགོས་རེད་ས་ལ་བརྟེན་པ་ནང་བཞིན་ད། སེམས་ཅན་ཐམས་ཅད་ཀྱི་ད་བདེ་སྐྱིད་གང་ལས་བཅུད་ཚོད་གཞི་བརྟེན་སའི་འདི་ས། ག་ས་ལྟ་བུ། ག་ས་བྱང་ཆུབ་སེམས་འདི་རེད་གསུངས་རེད། དབུལ་བ་ཐམས་ཅད་ཡང་དག་པར་གཅོད་པ་རྣམ་ཐོས་ཀྱི་བུ་ལྟ་བུ། ད་འགྲོ་བའི་དབུལ་བ། ག་རེ་འགྲོ་བ་རྣམས་ག་རེས་དབུལ་བསྡད་རེད་ཟེར་ན། བདེ་བས་དབུལ་བསྡད་རེད་བ། བདེ་བས་ཕོངས་བསྡད་རེད་བ། ད་བདེ་བས་ཕོངས་བའི་འགྲོ་བ་ཐམས་ཅད་ཨ་ནི་ཨོ་ལ་སོགས་དབུལ་པོ་དེ་ཕར་གཅོད་ཡག་གི་རྣམ་ཐོས་ཀྱི་བུ་ལྟ་བུ་ཞིག་རེད། ད་རྣམ་ཐོས་ཀྱི་འདི་རྣམ་ཐོས་བུ་རྣམ་ཐོས་བུ་རང་དེ་མ་རེད་དེ་ག་ཟེ་ན་ད་རྣམ་ཐོས་བུ་རྣམ་ཐོས་ཀྱི་བུ་ག་ཟེ་ན་མི་དབུལ་པོ་དེ་ཚོའི་དབུལ་པོ་སེལ་ཐུབ་པ་ནང་བཞིན་བྱང་ཆུབ་སེམས་ཀྱི་ག་ཟེ་ན་ཨ་ནི་བདེ་བས་དབུལ་བའི་སེམས་ཅན་དེ་དག་གི་ཨ་ནི་ཅིག། བདེ་བས་དབུལ་པའི་དབུལ་བ་དེ་བསལ་ནས་བདེ་བ་ཐམས་ཅད་ཕར་སྦྱིན་ཐུབ་ཀྱི་རེད་རྣམ་ཐོས་ཀྱི་བུ་ལྟ་བུ། བྱང་ཆུབ་ཀྱི་སེམས་ཐམས་ཅད་ཡོངས་སུ་བསྲུང་བའི་ཕ་ལྟ་བུ་རེད། ད་འདི། བྱང་ཆུབ་སེམས་ཐམས་ཅད། ཨང། ཡོངས་སུ་བསྲུང་བ་ལྟ་བུའི་ཕ་ལྟ་བུ་ཡང་བྱང་ཆུབ་སེམས་འདི་རེད། དོན་ཡོད་ཐམས་ཅད་ཡང་དག་པར་སྒྲུབ་པའི་ཡིད་བཞིན་གྱི་ནོར་བུ། ཡིད་བཞིན་གྱི་ག་ས་ན། ནོར་བུའི་རྒྱལ་པོ་དེ་ཡང་རེད། ད་ནོར་བུའི་ནང་གི་ནོར་བུའི་རྒྱལ་པོ་ཡིད་བཞིན་གྱི་ནོར་བུ་དེ་རེད་དོ། དོན་ག་རེ་ཡིན་ནའང་ཁོས་གྲུབ་ཐུབ་ཡ་ཅིག། ད་འདི་ཡིན་ཟེར། ང་ཡང་བྱང་ཆུབ་སེམས་འདི་ཉམས་ལེན་བྱེད་ཐུབ་རོགས་བྱས་པ་ཡིན་ན་ཚེ་འདིའི་འདོད་དོན་ཆ་ཚང་ཁོས་གྲུབ་ཐུབ་ཀྱི་རེད་ཟེར་གི་འདུག་ད་ཚེ་ཕྱི་མ་ཕན་ཆད་ད་ཡིན་རེད་པ། ཚེ་ཕྱི་མ་མངོན་མཐོའི་གོ་འཕང་ཁོས་གྲུབ་ཐུབ་ཀྱི་རེད། མཐར་ཐུག་ངེས་ལེགས། ཐར་པ་ཐམས་ཅད་མཁྱེན་པའི་གོ་འཕང་ཆ་ཚང་བྱང་ཆུབ་སེམས་ཀྱིས་གྲུབ་ཐུབ་ཀྱི་འདུག། ཨོ་དེ་ཡིན་ཙང་ད་ཡིད་བཞིན་གྱི་ནོར་བུ་རྒྱལ་པོ་ལྟ་བུ་ད་ཡིན་རེད་བ་ཡིད་བཞིན་ནོར་བུ་རྒྱལ་པོ་ལས་ཀྱང་བརྒྱ་འགྱུར་སྟོང་འགྱུར་ལྷག་པ་ཡིན་ཟེར་རེད། དེ་ཡིན་ཙང། དཔེར་ན་བྱང་ཆུབ་སེམས་གོམས་པས་ན་ང་ཚོ་ཚེ་འདིའི་འདོད་དོན་གཏམ་སྙན་གྲགས་ཚེ་རིང་པོ་ད་ག་ནང་བཞིན་ན་ཚ་མེད་ཡ་ཨ། ཅིག་གི། མཛད་ཆེན་གྱི་ཡ་ཆ་ཚང་བྱང་ཆུབ་སེམས་ཡོང་གི་རེད་ཟེར་གི་འདུག་ཚེ་འདིའི་འདོད་དོན་ཆ་ཚང་ཁོས་འགྲུབ་ཐུབ་འདུག་ཁོས་འགྲུབ་མ་ཐུབ་པའི་འདོད་དོན་ཡོད་མ་རེད་ད་དེ་བཞིན་ནོར་ལོངས་སྤྱོད་ཁོས་འགྲུབ་ཐུབ་ཚེ་རིང་པོ་ཁོས་འགྲུབ་ཐུབ་རེད་བསོད་ནམས་ད་ད་ཡིན་རེད་བ། ཧོ། བྱས་ཨ་འདི་མ་ཡིན་པའི་ད་ན་ཅིག་དབང་འདུས་ས་ཨ་འཇིག་དུ་སོད་རིགས་ཆ་ཚང་བྱང་ཆུབ་སེམས་ཡོང་གོ་ཡོད་ཟེར་རེད་ཨ་ཚེ་ཕྱི་མ་ཕན་ཆད་ལ་ཡིན་རེད་བ་ཚེ་ཕྱི་མ་མངོན་མཐོ་གོ་འཕང་གསལ་ཏེ་སྡིག་པ་མི་དགེ་བའི་ལས་ཀྱི་ཅིག་རེད་བྱང་ཆུབ་སེམས་བསྒོམས་སོང་ན་སྡིག་པ་མི་དགེ་བ་ཐམས་ཅད་ཨ། སྐད་ཅིག་ཅིག་ལ་འཇོམས་བཞག་འགྲོ་བ་རེད་བ་བྱང་ཆུབ་སེམས་ཕན་ཡོན་སྐབས་དུ་ལ་གསུངས་པ་ནང་བཞིན་སྡིག་པ་སྟོབས་ཆེན་ཤིན་ཏུ་མི་བཟད་པ་དེ་ནི་རྫོགས་པའི་བྱང་ཆུབ་སེམས་མིན་པ་དགེ་གཞན་དགེ་གཞན་གང་གིས་ཟིལ་གྱིས་གནོན་པར་འགྱུར་འོ་འདུག་ཟེར་རེད་དེ་ཡིན་ཙང་སྡིག་པ་མི་དགེ་བ་ཐམས་ཅད་ཁོས་མེད་པ་བཟོས་ཤེས་ཐུབ་ན་ང་ཚེ་ཕྱི་མ་ངན་སོང་སྐྱེ་ཡག་རྒྱུ་ཡོད་མ་རེད

དེ་ལ་ས་ཆོད་ཞེ་དྲག་ཡོད་པ་མ་རེད་ཟེར་ཏོ། ཐར་པའི་ཐར་པ་ཐམས་ཅད་མཁྱེན་པའི་གོ་འཕང་མྱུར་དུ་ཐོབ་པ་ལ་ས་ཆོད་ཆེ་ཤོས་དེ་རྟེན་ག་རེད་ཟེར་ན། རྣམ་སྨིན་ཡོན་ཏན་བརྒྱད་དང་ལྡན་པའི་ལུས་རྟེན་ངེས་པར་དུ་སྒྲུབ་དགོས་རེད། ད་དེ་སྒྲུབ་ཡག་རྒྱུ་རྐྱེན་གཙོ་བོ་དེ་ག་ཟེར་ན་བྱང་ཆུབ་སེམས་རེད་དོ། བྱང་ཆུབ་སེམས་རེད། དེ་ཡིན་ཙང་ལམ་རིམ་བསྡུས་དོན་ན་གང་གསུངས་རེད། འོ་ལགས་སོ། རེད་བ།

པའི་ས་ཕྱོད་ཤིན་ཏུ་ཆེན་པོ་ཡོད་དོན་གྱི་ལུས་རྟེན་དེ་ག་ཟེར་ན་རྣམ་སྨིན་ཡོན་ཏན་བརྒྱད་ལྡན་ལུས་རྟེན་དེ་རེད། དེ་འདྲ་བའི་ལུས་རྟེན་འདི་ད་ཐོབ་ཡག་འདི་དཔེ་གལ་ཆེན་པོ་རེད་ལམ་མཆོག་སྒྲུབ་ལ་མ་རྙེད་བར་དུ་ས་ཕྱོད་མི་འོང་བས་ད་དེ་ཡི་མ་ཚང་མེད་པའི་རྒྱུ་ལ་བསླབ། ད་དེ་ཡི་མ་ཚང་མེད་པའི་རྒྱུ་དེ་ཡག་ཤོས་དེ་བྱང་ཆུབ་སེམས་འདི་རེད་དེའི་སྐབས་དུ་ལ་ཨ་སྡིག་སྤོང་དགེ་སྒྲུབ་བྱེད་ཡག་དེ་རེད་ཟེར་དགོས་འདུག་ཨ་སྡིག་པ་མི་དགེ་བ་དེ་ཕར་གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་ཨ་དགེ་བ་ཕུན་སུམ་ཚོགས་པ་ཚུར་སྒྲུབ་ཡག་དེ་རེད་ད་དགེ་བ་ནང་གི་དགེ་བ་ཕུན་སུམ་ཚོགས་ཤོས་དེ་ག་རེད། བྱང་ཆུབ་སེམས་ཀྱི་དགེ་བ་ལ་ལྷག་པའི་དགེ་བ་གཅིག་མི་འདུག་བ་ད། དེ་ཡིན་ཙང་རྣམ་སྨིན་ཡོན་ཏན་བརྒྱད་ལྡན་ལུས་ཁོས་སྒྲུབ་ཐུབ་འདུག། དེ་ཡིན་ཙང་ཚེ་ཕྱི་མའི་མངོན་མཐོའི་གོ་འཕང་ནང་ནས་ཀྱང་གོ་འཕང་མཆོག་དེ་ཁོས་སྒྲུབ་ཐུབ་འདུག། ད་དེ་ལ་བརྟེན་ནས། རྣམ་སྨིན་ཡོན་ཏན་བརྒྱད་ལྡན་གྱི་དེ་སོ་ཨན་བྱང་ཆུབ་སེམས་ཀྱི་ལམ་བསྒོམས་སྟོང་པ་ཉིད་ལྟ་བ་ལ་སོགས་རྣམས་ལ་བསྒོམས་ནས་ཨན་ཚེ་དེ་ག་རང་ལ་སངས་རྒྱས་གོ་འཕང་སྒྲུབ་པའི་དུས་ན་ཡོང་ཆོག་གི་རེད་པ་ཨོ་དེ་ཡིན་ཙང་ད་མདོར་བསྡུས་ན། ཡིད་བཞིན་གྱི་ནོར་བུ་ལས་བརྒྱ་འགྱུར་སྟོང་འགྱུར་གྱིས་ལྷག་པ་ཞིག་གནས་སྐབས་མཐར་ཐུག་གི་འདོད་དོན་ད་ཁོས་མ་བསྒྲུབས་མ་ཐུབ་པའི་འདོད་དོན་ཅིག་མེད་ཟེར་ན་འགྲིག་གོ་ཡོད་ཟེར་རེད། རེད་པ།

ག་དུས་ཟེར་ནས་འདྲི་གི་འདུག་ག། འོ་འདི་རེད་བྱས་ཙང་འདི། བསམ་གཞིག་བཏང་ནས་ད། ཅིག་ཅིག་ན་གི་འདུག་ཅིག་ཚ་གི་འདུག་ཟེར་ཡག་ཏུ་སོང་སྔོན་འགྲོས་ཕན་དགོས་རྒྱ་ཅིག་རྒྱ། དེ་ལྟར་ཕན་བྱེད་ཕན་བྱེད་ཕན་དགོས་ཟེར་ནས་ན་ཚ། ཕན་ཡ་ཡིན་ཡིན་རེད་ད་འདི་ཁྱེད་རང་བསམ་དང་བསོད་ནམས་ཞེ་པོ་འཕེལ་འགྲོ་གི་འདུག་ག་བསོད་ནམས་བསགས་ཏེ་སྡིག་པ་འདག་འགྲོ་གི་རེད་ཨ་འདི་ང་ཚོ་ད་འདི་ང་ཚོ་ལས། ཅིག་ནས་ན་ཚ་ཡོང་ཨ་འདི་སྔར་སྡིག་པའི་འབྲས་ཡིན་རེད་པ། འོ་སྡིག་པ་དག་དུས་ཁོ་ན་ཨ་ཅིག། རྒྱུ་དེ་མེད་པ་བཟོས་དུས་ཁོ་ན་འབྲས་བུ་ན་ཚ་འདི་ཡོང་གི་མ་རེད་པ་ད་འདི་རེད་བསམ་བློ་ཡག་པོ་བཏང་བས་ན་རེད་པ། བྱས་ཙང་ང་ཚོ། ཅིག་འདོད་དོན་ག་རེ་སྒྲུབ་དགོས་བསམ་བསམ་ཡོད་པས་ནས། སྒྲུབ་ཡག་ལ་བྱང་ཆུབ་སེམས་རེད་ཤག་དེ་ཉིན་རེ་ཉིན་རེ་དམིགས་རྣམ་སྐྱོང་ད་མ་མཐའ་ལ་ཡང་སྐྱོང་དགོས་རེད་པ་མ་སྐྱོང་ན་ཁོ་རྩ་ཆེ་པོ་རེད་རྩ་ཆེ་པོ་རེད་བསམ་བསམ་བཞག་ན་བེད་སྤྱོད་གཏོང་དགོས་བ་མ་གཏོགས་ཡོད་རྩ་ཆེ་པོ་ཡིན་པ་སོང་ཙང་སོ་སོས་བེད་སྤྱོད་གཏོང་ནི་རེད་པ་བེད་སྤྱོད་བཏང་ཨ་ཉམས་མྱོང་ཐོག་དེ་ནས་ད་དེ་དཔེ་ཅིག་སྒོམ་ན་དེ་འདྲ་ཞིག་འདུག་སི་ལོ་སྔ་མ་ལ་ལྟོས་དང་ད་ལྟ་ལྟོས་འདྲ་གི་མི་འདུག་སི་རེད་པ་ཨན་ད་ག་ནང་བཞིན་ཟླ་བ་སྔ་མ་ལ་ལྟོས་ཟླ་བ་ཕྱི་མ་དེ་འདྲ་གི་མི་འདུག་བསམ་ན་སོ་སོའི་མྱོང་བ་ཐོག་ནས་ཨན་ཅིག་དཔེ་ཅིག་ང་སོང་མ་སོང་ཅིག། ཚོར་བ་ཅིག་ཡོང་དུས་ད་དཔེ་ཧ་ལས་པའི་སེམས་འདི་ལ་ཨང་ཅིག་མོས་ཁ་ཞེ་མེད་པ་ཤུགས་ཆེ་པོ་སྐྱེ་དགོས་ཟེར་རེད་ད་ག་ནང་བཞིན་ག་རེ་གུས་པ་ཤུགས་ཆེ་པོ་སྐྱེ་དགོས་ཟེར་རེད། ང་ད་ཅིག་གནས་སྐབས་ག་འདྲ་ཅིག་ཐུག་ནའང་སེམས་འདི་དང་མི་འབྲལ་བ་བྱེད་ཀྱི་ཡིན། ད་ཅིག་སྐྱིད་ན་དང་སྡུག་ན་དང་གནས་སྐབས་མཐོ་དམན་བཟང་ངན་ག་འདྲ་ཅིག་དང་འཕྲད་པ་ཡིན་ནའང་ད་འདི་དང་མི་འབྲལ་བ་བྱེད་ཀྱི་ཡིན་ཟེར་སེམས་གཏིང་ནས་ཁ་ཞེ་གཉིས་མེད་པ་ཤུགས་ཆེ་པོ་ཡོང་གི་ཡོད་ཟེར་རེད་དེ་བྱས་ཙང་བྱས་ཙང་ད་ཡིད་བཞིན་གྱི་ནོར་བུ་རྒྱལ་པོ་ལྟ་བུ་རེད་ཟེར་གྱི་འདུག་བ་ད་འདི་ལས་ལྷག་པ་རེད་བསམ་ཡག་པོ་བཏང་པས་ན་ད་འདི་དཔེ་འཇིག་རྟེན་ན་དཔེ་བཞག་ནི་བཞག་དགོས་རེད་བ། ད་འདི་ལས་ལྷག་པའི་དཔེ་ཞིག་བཞག་ཡ་ཡོད་པ་མ་རེད། དེ་ཡིན་ཙང་ད་དཔེ་འདི་བཞག་པའི་ཁུལ་རེད་མ་གཏོགས་ཅི་ལྟའང་འདི་ཡིན། ཅིག། དཔེ་དང་དཔེ་ཆོས་གཉིས་ཕར་བསྡུར་ན་ད་བསྡུར་མི་ཐུབ་ཡ་རེད་བསྡུར་ཐུབ་པ་མ་རེད་ད་ཡིན་ན་འཇིག་རྟེན་ན་ཡག་ཤོས་ཅིག་བཞག་ཡ་བཞག་དགོས་རེད་པ་ད་འདི་ལས་ལྷག་ཙམ་བཞག་ཡ་མེད་པ། རེད་པ། ད་ཡག་ཤོས་འདི་བཞག་པའི་ཁུལ་རེད་དེ་ཡིན་ནའི་ཁོའི། ཅིག་བྱང་ཆུབ་སེམས་ཀྱི་དཔེ་ཅིག་ཟུར་བཞི་ཅིག་ལས་ག་ཟེ་ན་ཡིད་བཞིན་ནོར་བུ་རིན་པོ་ཆེ་འདི། ཨང་ག་སོ་མ་སོ་འགྲན་བཟོད་ཐུབ་མ་རེད་ད་འདི་རེད། ཡང་དེའི་ཆེད་རྩ་བསམ་པ་ཐམས་ཅད་ཡོངས་སུ་རྫོགས་པར་བྱེད་པས་བུམ་པ་བཟང་པོ་ལྟ་བུ་རེད་ང་རང་ཚོའི་རྒྱུད་ལ། ཨང་གཅིག་བསམ་པ། དགེ་བའི་བསམ་པ་ཐམས་ཅད་ང་རང་ཚོའི་རྒྱུད་ལ་ཡང་དཔེ་ཅིག་ཉིན་རེ་ཉིན་རེ་ཡར་གོང་ནས་གོང་དུ་འཕེལ་ཡག་བསྟན་གྱི་བུམ་པ་བཟང་པོ་ལྟ་བུ་རེད་བུམ་པ་བཟང་པོ་ཟེར་དུས་སྒང་ལ་བདུད་རྩི་གང་ཡག་བུམ་པ་དེ་རེད་བ། དང་པོ་ང་རང་ཚོ་བུམ་པ་དེ་སྟོང་པར་བྱེད་པས་ནི་དེ་ནང་ལ་བདུད་རྩི་ཐིགས་པ་གཅིག་གཅིག་ཟག་གིན་ཟག་གིན་ཐ་མ་དེ་ལ་ག་རེ་བདུད་རྩི་གང་དུ་འོང་བས་དེ་ནང་བཞིན་ད་ནི་ང་རང་ཚོ་རྒྱུད་ལ་དམིགས་བསལ་གྱི་ཨང་གཅིག་སེམས་བཟང་པོ་ཞིག་རབ་ཡོད་ད་ཉིན་རེ་ཉིན་རེ་དམིགས་རྣམ་སྐྱོང་གིན་སྐྱོང་གིན་སྐྱོང་གིན་ཨང་བདུད་རྩི་ལྔའི་བུམ་པ་ནང་བཞིན་ཉིན་མོ་གཅིག་ང་རང་ཚོ་རྒྱུད་ཐམས་ཅད་ཨང་རེད་བསམ་པ་དང་བསམ་པ་བཟང་པོ་ཡོངས་སུ་གང་ཐུབ་རེད་བ་འདི་གང་གི་རྗེས་འདི་ག་རེ་བྱང་ཆུབ་སེམས་འདི་རེད་གསུངས་རེད་བསམ་པ་ཐམས་ཅད་ཡོངས་སུ་རྫོགས་པར་བྱེད་བུམ་པ་བཟང་པོ་ལྟ་བུ། ཉོན་མོངས་པའི་དགྲ་མ་ལུས་པར་བྱེད་པས་མདུང་ཐུང་ལྟ་བུ།

ཨ་ནི་ཆགས་པ་སྐྱེ་སའི་ཡུལ་མི་འདུག་བ། རེད་པ། ད་ག་ནང་བཞིན་སྡང་བ་སྐྱེ་ཡུལ་མ་རེད་བ། སྡང་བ་སྐྱེ་སའི་ཡུལ་མ་རེད་བ་སེམས་ཅན་ཐམས་ཅད་རང་གི་གཉེན་ལྟ་ས་རེད་པ། སྡང་བ་སྐྱེ་སའི་ཡུལ་མི་འདུག་བ། ད་ག་ནང་བཞིན། ད་གཏི་མུག་སྐྱེ་སའི་ཕལ་ཆེར་ཡུལ་གཏི་མུག་སྐྱེ་ཡུལ་མིན་པ་བྱང་ཆུབ་སེམས་ཟེར་དུས་སྒང་ལ། ཁོ་དེ་འདྲའི་རྣམ་དཔྱོད་གང་ལ་གང་འཚམ་ལས་དེ་གང་ཟག་ཅིག་དེ་རེད་བ། བྱས་ཙང་གཏི་མུག་སྐྱེ་ཡུལ་ད་གོ་སྐབས་ཡོད་བ་མ་བྱས་ཙང་ད་ཉོན་མོངས་མངོན་གྱུར་བ་ཕལ་ཆེར་ཕལ་ཆེར་མགོ་གནོན་ཚར་ཡོད་ས་རེད། རེད་བ། འདོད་ཉོན་འདོད་པའི་ཉོན་མོངས་མངོན་གྱུར་བ་སྟོབས་ཤུགས་མགོ་གནོན་དགོས་ཟེར་ཡང་དེ་བྱེད། བྱས་ཙང། གང་ཟག་ཉོན་མོངས་པའི་དགྲ་ཕམ་པར་བྱེད་པས་མདུང་ཐུང་ལྟ་བུ་ཞེས་ཟེར་གྱི་འདུག་མདུང་ཐུང་ཟེར་ན་ག་རེ། དཔེར་ན་ང་ཚོ་དགྲ་བོ་ལ་ཕར་གཙུག་ཡག་གི་མདུང་རྩེ་ལ་ལྕགས་བཙུགས་ཨོ་ལག་པ་ཡུ་བ་ཤིང་རིང་པོ་ཡོང་གི་འདུག་ཨོ་དེ་འདྲ་བ་ཞིག་རེད། ཁོ་གོ། དཔེ་ཅིག་ང་རང་ཚོ་རྒྱུད་ལ་ཉོན་མོངས་སྐྱེ་འཇུག་གོ་བ་མ་ལྟ་བུ། ཚུལ་བཞིན་མ་ཡིན་པ་ཡིད་ལ་བྱེད་པ་འགོག་པས་གོ་ཆ་ལྟ་བུ། ཉོན་མོངས་སྐྱེ་ཡག་གི་གཞི་དེ་ང་ཚོ་ཚུལ་མིན་ཡིད་བྱེད་རྣམ་རྟོག་རེད་དེ་ཕར་འགོག་ཡག་གི་གོ་ཆ་ལྟ་བུ་ཞིག་རེད་ཟེར་གི་འདུག་བ་ཚུལ་མིན་ཡིད་བྱེད་རྣམ་རྟོག་སྐྱེ་བཅུག་གི་ཡོད་མ་རེད་བྱང་ཆུབ་སེམས་རྒྱུད་ལ་ཡོད་དུས་སྒང་ལ་ཁོས་ཕར་བཀག་སྡོད་དགོས་ཟེར་བ། གོ་ཆ་ཟེར་དུས་ང་ཚོ་མཚོན་ཟུག་ནུས་དུས་སྒང་ལ་མཚོན་མ་ཟུག་པ་བྱེད་ཡག་གི་ཁོ་ཅིག་དངོས་པོ་ཅིག་རེད་བ་གོ་ཆ་ལྟ་བུ། ཉོན་མོངས་པའི་ག་ཟེར་ན་མགོ་ལྟུང་བར་བྱེད་པས་རལ་གྲི་ལྟ་བུ་ད་ཉོན་མོངས་པའི་མགོ་མར་གཅོད་མཁན་གྱི་རལ་གྲི་ནང་བཞིན་རེད་ཉོན་མོངས་པའི་མགོ་དེ་མགོ་ཟེར་ན་མི་འདུག་རྩ་བ་དེ་བདག་འཛིན་མ་རིག་པ་རེད་བ་བདག་འཛིན་མ་རིག་པའི་མགོ་གཅོད་མཁན་དེ་རལ་གྲི། རལ་གྲི་ལྟ་བུ་བྱང་ཆུབ་སེམས་རེད་ཟེར་གི་འདུག་བ་ད།

དཔེ་ཅིག་དཔེ་ཅིག་དམར་པོ་དང་དམར་པོ་འཁྲུགས་ཏེ་ཟེར། ཡང། ད་ང་ཚོ་འཚེ་བ་ག་འདྲའི་ཆེ་བས་འདི་ཕར་འཇོམས་ཐུབ་ཡ་ག་ནང་བཞིན་རེད་མཚོན་ཆ་ལྟ་བུ་ཞིག་རེད། ཡང། འཁོར་བའི་ཆུ་བོའི་ནང་ན་གནས་པ་སྟེང་དུ་འབྱིན་པས་མཆིལ་པ་ལྟ་བུ་ད་འདི་རེད། ང་རང་ཚོ་འཁོར་བའི་དཔེར་ན་བྱང་ཆུབ་སེམས་རྒྱུད་ལ་སྐྱེས་པའི་གང་ཟག་འདི་འཁོར་བར་གནས་པའི་དབང་དུ་བཏང་བས་ནས་འཁོར་བའི་སྡུག་བསྔལ་ང་རང་ཚོ་ནམ་ཡང་ཚུར་གནོད་ཐུབ་ཀྱི་མ་རེད། དཔེ་ག་རེ་བཞག་ཟེར་ན་མཆིལ་པ་ལ་ཡང་དཔེ་བཞག་འདུག་མཆིལ་པ་ཟེར་དེ་གོ་བྱ་ཡི་རིགས་ཤིག་རེད་ཟེར་གི་འདུག་བྱ་དེ་བྱས་ཙང་ཆུའི་གཏིང་ལ་མར་ཚུད་པས་ནི་ཁོ་རང་བཞིན་ཆུའི་སྟེང་ལ་ཡར་བཀྱག་དགོས་རེད་ཟེར་གི་འདུག་བྱ་ཁོ་རང་གི་ནུས་པ་རེད་མེད་འགྲོ། མཆིལ་པ་ཟེར་དེ་བྱ་ཡི་རིགས་ཤིག་བྱས་ད་གང་ལྟར་མཆིལ་པ་རེད་ཟེར་གི་འདུག་ཡང་ན་དངོས་པོ་གཅིག་ཡིན་ན་ང་ཚོ་དངོས་པོ་རེད་གང་ལྟར་ཡང་ཁོ་ཆུ་གཏིང་ལ་མར། ཅིག། དེ་བྱས་ཤེས་པས་ནི་ཁོ་རང་གི་རང་བཞིན་ཆུ་སྒང་ལ་ཡར་བཀྱག་དགོས་རེད་དཔེ་དེ་ནང་བཞིན་རེད། ང་ཚོ་བྱང་ཆུབ་སེམས་རྒྱུད་ལ་སྐྱེ་བའི་གང་ཟག་ཅིག། ལས་ཉོན་གྱི་སྐྱེ་བ་ཞིག་བླངས་འཁོར་བར་སྐྱེས་བསྡད་པའི་དབང་དུ་བཏང་བས་ནི། འཁོར་བའི་འདམ་ནང་མར་འབྱིང་གི་མ་རེད། མདོར་བསྡུས་ན་འཁོར་བའི་སྡུག་བསྔལ་ང་རང་ཚོར་ག་རེ་གནོད་ཐུབ་ཀྱི་མ་རེད་གསུངས་རེད། འོ་འདི་རེད་བ། འོ། དེ་ཡིན་ཙང་སྤྱོད་འཇུག་ནང་ག་རེ་གསུངས་རེད། གཞན་དོན་འཁོར་བར་གནས་ཀྱང་ནི་སྙིང་རྗེ་ཅན་དག་ཅི་སྟེ་སྐྱོ་གསུངས་རེད་བ། གཞན་གྱི་དོན་དུ་ཟེར་དུས་ཨ་ནི་ད་བྱང་ཆུབ་སེམས་ཀྱི་དཔེ་ཀུན་ནས་བསླངས་ཡོང་ཐོག་རེད་བ། བྱང་ཆུབ་སེམས་ཀུན་ནས་བསླངས་ཡོང་ཐོག་ནས་འཁོར་བར་གནས་པས་ན་ནམ་ཡང་སྐྱོ་བ་སྐྱེ་གི་མ་རེད་གསུངས་རེད། ནམ་ཡང་སྐྱོ་བ་སྐྱེ་གི་མེད་ཙང་ད་འཁོར་བའི་སྡུག་བསྔལ་ག་ཚད་ཡོད་པ་ཡིན་ནའི་ཁོས་འཁོར་བའི་སྡུག་བསྔལ་དེ་སྡུག་བསྔལ་དུ་ཨ་ནི་གཅིག་སྣང་གི་མ་རེད། འདི་རེད་བ། ད། གཞན་དོན་འཁོར་བར་གནས་ཀྱང་ནི་སྙིང་རྗེ་ཅན་དག་ཅི་སྟེ་སྐྱོ། འོ་ག་རེ་བྱས་ནས་སྐྱོ་དགོས་ས་འདོད་དོ། འཁོར་བའི་སྐྱོན་གྱིས་གོས་ཀྱི་མ་རེད་གསུངས་འདི་རེད་བ། བྱིང་བ་མཆིལ་པ་ལྟ་བུ་སྒྲིབ་པ་དང་ཁེགས་པའི། སྒྲིབ་པ་དང། ཁེབས་པའི་རྩ་བ་ཐམས་ཅད་རྣམ་པར་འཐོར་བར་བྱེད་པའི་རླུང་གི་དཀྱིལ་འཁོར་ལྟ་བུ་ད་ང་རང་ཚོ་སེམས་རྒྱུད་མར་བསྒྲིབས་བསྡད་མཁན། སེམས་རྒྱུད་མར་ཁེབས་བསྡད་མཁན་ཁེབས་ཟེར་ན་གཡོགས་པའི་སྐད་ཆ་རེད་བ། ཁེབས་བསྡད་མཁན་གྱི་རྩ་བ་ཐམས་ཅད་ཕར་གཏོར་ཡག་བྱེད་མཁན་གྱི་རླུང་གི་དཀྱིལ་འཁོར་ལྟ་བུ་རེད་ཟེར་ད་འབར་རྫས་འདྲ་བོ་ཅིག་ཆ་ཚང་ཕར་གཏོར་ཐུབ་ཡོང་གི་རེད་བ། མར་ཅིག་གཡོགས་བཞག་དུས་གང་བ་ནི་ཡག་ཅིག་འབར་མ་རིག་གཏང་ཡོང་དུས་ང་ལ་འཐོར་འགྲོ་གི་རེད་བ།

འོ་འདུག་སེ་རེད། བྱས་ཙང་ད་ནམ་རྒྱུན་ང་ཚོའི་ལམ་རིམ་བསྡུས་དོན་ནང་གསུངས་འདུག་འདི་གཅིག་པ་རེད་པ། སེམས་བསྐྱེད་ཐེག་མཆོག་ལམ་གྱི་གཞུང་ཤིང་སྟེ། རླབས་ཆེན་སྤྱོད་པ་རྣམས་ཀྱི་གཞི་དང་རྟེན། ཚོགས་གཉིས་ཀུན་ལ་གསེར་འགྱུར་རྩི་ལྟ་བུ། རབ་འབྱམས་དགེ་ཚོགས་སྡུད་པའི་བསོད་ནམས་གཏེར། ཨ་དེ་ལྟར་ཤེས་ནས་རྒྱལ་སྲས་དཔའ་བོ་རྣམས་རིན་ཆེན་སེམས་མཆོག་ཐུགས་དམ་མཐིལ་དུ་འཛིན། གསུངས་འདུག་ད་ཐུགས་དམ་མཐིལ་ཟེར་དེ་གོ་རྒྱུ་ཆེན་པོ་ཡོད་རེད། རེད་པ། ཁྱོད་ཉམས་ལེན་ག་རེ་བྱེད་ཀྱི་ཡོད་ཟེར་ན་ང་གཅིག་ལྷ་གཅིག་སྒོམ་གྱི་ཡོད་ཟེར་ཡ་དེ་འདྲ་ང་ཡི་དམ་ཅིག་ཅིག་ཨ་གཅིག་ལྷར་བསྟེན་གྱི་ཡོད་ཟེར་ཡ་དེ་འདྲ་ང་དཔེ་སྔགས་ཅིག་ཅིག་གྲངས་གསོག་བྱེད་ཀྱི་ཡོད་ཟེར་ན་དེ་འགྲིག་གི་མ་རེད། དངོས་འབྲེལ་ཐེག་པ་ཆེན་པོའི་ཉམས་ལེན་གཤའ་མ་ཅིག་ཡིན་ན་ཐུགས་དམ་གྱི་མཐིལ་དུ་བྱང་ཆུབ་སེམས་ག་རེ་བབས་ཐུབ་དགོས་རེད་བབས་དགོས་རེད་ཟེར་འདུག་ཨོ་དེ་རེད་ག་རིན་ཆེན་སེམས་མཆོག་ཐུགས་དམ་མཐིལ་དུ་འཛིན་ཐུགས་དམ་གྱི་མཐིལ་ཟེར་ན་ཐུགས་དམ་གྱི་སྙིང་པོ་རེད་པ། དེར་བྱས་ཨ་འདིའི་ཡན་ལག་ཏུ་སོ་ཨ་ཅིག་ཡི་དམ་ཅིག་ཅིག་ག་སོང་ན་ཨ་ཅིག། ད་བདུན་སྒྲུང་དཔེ་གཅིག་གསང་སྔགས་ཀྱི་ཆོས་སྐོར་དེ་འདྲ་ཉམས་ལེན་བྱེད་ཡ་དེ་འདྲ་ད་ག་ནང་བཞིན་དེ་མ་ཡིན་པའི་ད་ཅེས་བྱ་མཚན་སྐོར་གསུམ་རེ་ད་ག་ནང་བཞིན་སོ་སོའི་ཆོ་ག་ཆ་ནས་ག་རེ་བཏོན་ནས་འདི་བྱེད་དགོས་རེད། ཡིན་ནའི་མཐིལ་འདི་ག་རེ་བྱང་ཆུབ་སེམས་ལ་བཞག་དགོས་རེད་གསུང་གི་འདུག་དེ་གནད་འགག་ཅིག་རེད། རྗེ་བདག་ཉིད་ཆེན་པོས་གསུང་བར་བ། རྣལ་འབྱོར་ངས་ཀྱང་ག་རེ་ཉམས་ལེན་དེ་ལྟར་མཛད། ཐར་འདོད་ཁྱེད་ཀྱང་དེ་བཞིན་བསྐྱང་འཚལ་ལོ་ཟེར་གྱི་འདུག་ངས་ཀྱང་ད་སྐུ་ཚེ་འདི་ལ་ད་ག་ནང་བཞིན་ཉམས་ལེན་བྱས་ཡིན་ཁྱེད་རང་ཚོ་ཡང། ངའི་རྗེས་འཇུག་བྱས་ནས་ད་ག་ནང་བཞིན་བྱེད་གསུངས་པ་རེད་བ་འདི་རེད་ད། འོ་དུས། ད་འདི་ཡིན་ཙང་ག་ནས་འཕྲོས་རེད་ཟེར་ན་འདི་རེད་ད་སྨོན་ལམ་ཐམས་ཅད་བསྡུས་པའི་ད་ང་ཚོ་ཐེག་པ་ཆེན་པོའི་སེམས་བསྐྱེད་དེ་ལ་ག་རེ་རེད། ཨཱ་ཐེག་པ་ཆེན་པོའི་སྡོམ་ལྟ་བུ་དང། ཨཱ་ད་ག་ནས་ཐེག་པ་ཆེན་པོའི་ལམ་གྱི་གཞུང་ཤིང་ལྟ་བུ་ཟེར་བཞིན་འདུག་ག་ད་འདུག་ཟོ་དགོངས་པ་གཅིག་གོ་གཅིག་གང་ལེགས་འདུག་ག་འདི་ཅི། ལྷ་དང་མི་དང་ལྷ་མ་ཡིན་དང་བཅས་པའི་འཇིག་རྟེན་གྱི་མཆོད་པའི་མཆོད་པའི་མཆོད་རྟེན་ལྟ་བུ་ཨོ་འདི་རེད་བ་འཇིག་རྟེན་ལྷ་མིར་བཅས་པས་ཕྱག་བྱར་འགྱུར་ཟེར་གཅིག་གཅིག་པ་རེད། ཨོ་འདུག་སེ་རེད། ད་ང་ཚོ་གཅིག། འཇིག་རྟེན་ལྷ་དང་མི་ཐམས་ཅད་ཀྱིས་ཕྱག་བྱེད་པ་མཆོད་པའི་འོས་སུ་འགྱུར་རྒྱུ་དེ་ཞེ་པོ་རེད་བ། ལྷ་དང་མི་ཐམས་ཅད་ཀྱིས། ང་ཚོ་མི་གཅིག་གཉིས་ཕྱག་རེ་འཚལ་མི་གཅིག་གཉིས་མཆོད་པ་རེ་ཕུལ་གཅིག་གིས་ཞེ་པོ་གཅིག་སུ་སུར་གཅིག་གིས་མཆོད་པ་རེ་ཕུལ་ནས་ཞེ་པོ་དེ་འདྲ་ང་ད་འོས་མིན་འགྲོ་བསམ་བསམ་ཡོང་གི་འདུག་ག་ད་འཇིག་རྟེན་ལྷ་མི་ཐམས་ཅད་ཀྱི་ག་རེ་ཟེར་ཕྱག་འཚལ་འོས་སུ་འགྱུར་བ་དང་མཆོད་པ་འབུལ་བའི་འོས་སུ་འགྱུར་དུས་ད་ཞེ་པོ་རེད་བ་ད་ཨ། འདི་རེད་བྱས་ཙང། རིགས་ཀྱི་བུ་འདི་ལྟར། དེ་འདི་འོར་ད་ང་ཚོ་ད་འདུས་པོ་ད་ད་དགོངས་ལ། ཨ་ནི་ཅི་ད་ང་ཚོ།

ག་ཟེར་ན། སྡིག་ལྟུང་བཤགས་ཡང་དག་རྒྱུ་མེད། སྡོམ་པ་གསར་དུ་བླངས་ཡང་སྐྱེ་ཡ་མེད། ཨ་མདའ་ནང་བཞིན། འོ་ལགས་སོ་ཁོ་རང་གི་ཅིག། ཕམ་པ་འཆབ་བཅས་བྱུང་བ་དེ་ལ་ཁོ། དེ་མང་པོ་བྱུང་རེད། ཅིག། ང་སོ་མི་སྐྱོན་གྱི་ཆ་དེ་མང་པོ་བྱུང་རེད། ཡིན་ནའང་བྱང་ཆུབ་སེམས་དཔའ། ཅིག་གི་རྒྱུད་ལ་བྱང་ཆུབ་ཕམ་པ་འཆབ་བཅས་བྱུང་འདི་དག་པོ་ཡོད་མེད་དཔྱད་དགོས་འདུག་དེ་ཡོད་མེད་དཔྱད་དགོས་འདུག་ཟེར་ག་ཟེར་ན། བྱང་ཆུབ་སེམས་འདི་དེ་ལྟ་སྡིག་པ་མི་དགེ་བ་ག་རེ་ཡིན་ནའང་ཆ་ཚང་རྩ་མེད་བཟོ་ཐུབ་འདུག་བ་འདི་རེད། བྱང་སེམས་ཁྱབ་བྱེད།

ལྕགས་ཟངས་ལ་སོགས་པ་དངོས་པོ་ཐམས་ཅད་ལ་ཕར་ཐུག་ཐུག་བྱས་བསྡད་པ་ན་དེ་ཐམས་ཅད་གསེར་དུ་འགྱུར་བ་ནང་བཞིན་བྱང་ཆུབ་སེམས་རྒྱུད་ལ་ཡོད་སོང་ན་བྱང་ཆུབ་སེམས་ཀྱི་དེའི་སྟོབས་ཀྱིས་ང་རང་ཚོགས་ཀྱི་ལུས། པའི་ཟག་བཅས་ཉེ་བར་ལེན་པའི་ལུས་དེ་ཡང་རྒྱལ་བའི་སྐུ་ལ་ཕར་འགྲོ་ཐུབ་རེད་གསུངས་གསེར་འགྱུར་རྩི་ཡིས་ལྕགས་ཟངས་ཐམས་ཅད་གསེར་དུ་འགྱུར་བ་ནང་བཞིན་གྱི་འོ་དེ་འདྲ་འགྱུར་ཡོང་རེད་གསུངས་པ་རེད་བ། དེ། ག་ཟེར་ན། ང་རང་ཚོའི་ལུས་དེ་འདི་སངས་རྒྱས་སྐུ་ལ་ཕར་འགྱུར་ཡག་གི། ཅིག་གསེར་འགྱུར་རྩི་ནང་བཞིན་བྱང་ཆུབ་སེམས་རེད་གསུངས་རེད་དེ་རེད། དེ་ནས་ག་རེ། ད་དེ་རིན་པོ་ཆེ་ནང་བཞིན་རེད།

ཡ། ཐེག་པ་ཆེན་པོ་ལྟ་འདི་ནི། ཐ་མ་ལོགས་ཤིག། ཞེས་གསུངས་པ་དང་རྫོགས་པའི་སངས་རྒྱས་ཀྱི་གོ་འཕང་སྒྲུབ་པར་བྱེད་པའི་ཐེག་པ་ཆེན་པོར་འཇུག་པར་བྱེད་པའི་སྒོ་ཐུན་མོང་མ་ཡིན་ད་ཐེག་པ་ཆེན་པོར་འཇུག་པར་བྱེད་པའི་སྒོ་ཐུན་མོང་མ་ཡིན་པ་དེ་ག་རེ་ཟེར་ན་བྱང་ཆུབ་སེམས་དེ་རེད་ཐུན་མོང་མ་ཡིན་པ་གང་རྒྱུད་ལ་འཁྲུངས་ན་སྔར་བསགས་ཀྱི་ལས་ཀྱི་སྒྲིབ་པ་ཐམས་ཅད་སྲེག་པར་བྱེད་སྲེག་པར་བྱེད་པ་དག་ནི་ད་འདས་ཡོང་གི་འདུག་བ་དེ་རྒྱུད་ལ་འཁྲུངས་ན་སྔར་བསགས་ཀྱི་སྡིག་པ་ཐམས་ཅད་སྲེག་པར་བྱེད་པ། སྡུག་བསྔལ་དང་འཇིགས་པ་ཐམས་ཅད་ལས་སྐྱོབ་པར་བྱེད་པའོ་དེ་རེད། བྱང་ཆུབ་སེམས་རྒྱུད་ལ་སྐྱེས་སོང། འཇིགས་པ་དངོས་སུ་མ་རེད། འཇིགས་པ་སྐྱེ་སྲིད་ཤི་བོར་མི་འདུག་བ། ང་ཚོ་འཇིགས་པ་སྐྱེས་སོང་ཟེར་དུས་སུ་ཕ་རོལ་པོ་ལ་འཇིགས་པ་འཇིགས་པ་རེད་བ། འདི་ཚོ་ང་ལ། ཕ་རོལ་པོ་འཇིགས་པ་བྱེད་ཡ་མི་འདུག་ཆ་ཚང་ག་ལ་སྲིད་གཉེན་དུ་གྱུར་ཟེར་བ། སྡུག་བསྔལ་དང་འཇིགས་པ་ཐམས་ཅད་ལས་སྐྱོབ་པར་བྱེད་པ། མངོན་མཐོ་དང་ངེས་ལེགས་ཀྱི་འབྲས་བུ་ཐམས་ཅད་ཟད་མི་ཤེས་པར་འབྱིན་པར་བྱེད་པ། གསུང་རབ་རྒྱ་མཚོ་བསྲུབས་པ་ལས་བྱུང་བའི་མར་གྱི་ཉིང་ཁུ་ལྟ་བུ་འདི་ཡང་དེ་ན་ཡོད་པ་ཡང་སྤྱོད་འཇུག་ན་ཡོད་རེད་བྱང་ཆུབ་སེམས་དཔའ་སྡོམ་པ་ལེན་པའི་འོ་རྗེས་སུ་ཡོད་བ། ལོང་བས་ཕྱག་དར་ཕུང་པོ་ལས་ཇི་ལྟར་རིན་ཆེན་རྙེད་པ་བྱང་ཆུབ་སེམས་འདི་བདག་ལ་སྐྱེས་འགྲོ་བའི་འཆི་བདག་འཇོམས་བྱེད་པའི་བདུད་རྩིའི་མཆོག་ཀྱང་འདི་ཡིན་ནོ། འགྲོ་བའི་དབུལ་བ་སེལ་བ་ཡི་མི་ཟད་གཏེར་ཡང་འདི་ཡིན་འགྲོ་བའི་ནད་རབ་ཞི། སྨན་གྱི་མཆོག་ཀྱང་འདི་ཡིན་སྲིད་ལམ་འཁྱམ་ཞིང་དུབ་པ་ཡི་འགྲོ་བའི་ངལ་སོའི་ལྗོན་ཤིང་ཡིན། འགྲོ་བ་ཐམས་ཅད་ངན་འགྲོ་ལས་སྒྲོལ་བར་བྱེད་པའི་སྤྱི་སྟེགས་འགྲོ་བའི་ཉོན་མོངས་གདུང་སེལ་སེམས་ཀྱི་ཟླ་བ་ཤར་བ་ཡིན་འགྲོ་བའི་མི་ཤེས་རབ་རིབ་དཔྱིས་འབྱིན་ཉི་མ་བཞིན། དམ་ཆོས་འོ་མ་བསྲུབས་པ་ལས་མར་གྱི་ཉིང་ཁུ་ཕྱུང་བ་ཡིན་ཟེར་ད་དེ་རེད། ད་དེ་ཚོ་ཁུངས་ཆ་ཚང་སྤྱོད་འཇུག་བྱས་འདུག་བ། ཡ། བཅོམ་ལྡན་འདས་མཁས་པའི་གསུང་རབ་ཀྱི་རྒྱ་མཚོ་ནང་བཞིན་རེད། གསུང་རབ་རྒྱ་མཚོ་དེ་བསྲུབས་ནས་པད་མ་བཟུང་མ་བཟུང་ཚུལ། གཅིག། འོ་མ་དཀྲོག་པ་ནང་བཞིན་ཚུར་བསྲུབས་ནས་ཐ་མའི་སྙིང་པོ་ཐོན་ཡ་རབ་འདི་མར་རེད་པ། འོ་མ་བསྲུབས་ཡོང་དུས་སྙིང་པོ་ཐོན་ཡ་འདི་ག་རེ་རེད་མར་རེད་པ། དཔེ་དོན་འདི་མར་རེད། དཔེ་འདི་ནང་བཞིན་བཅོམ་ལྡན་འདས་ཀྱི་གསུང་རབ་ཐམས་ཅད་ང་རང་ཚོ་གཅིག་གསུང་རབ་རྒྱ་མཚོ་ལྟ་བུ་འདི་གཅིག་གཅིག་ཏུ་བསྲུབས་བྱས་དཀྲུགས་ཏེ་བཏང་བ་ཡིན་ན་ཐ་མ་ཐོན་རྒྱུ་རབ་འདི་སྙིང་པོ་རབ་འདི་བྱང་ཆུབ་སེམས་འདི་རེད་འདི་གསུངས་རེད་པ། མར་གྱི་ཉིང་ཁུ་ལྟ་བུ་བྱང་ཆུབ་ཀྱི་སེམས། མར་གྱི་ཉིང་ཁུ་ལྟ་བུ་སངས་རྒྱས་སུ་སྒྲུབ་པའི་རྒྱུ་ཐུན་མོང་མ་ཡིན་པའང་འདི་རེད་དོ། སངས་རྒྱས་སྒྲུབ་ཡའི་རྒྱུ་ཐུན་མོང་མ་ཡིན་པ་འདི་ག་རེད་ཟེར་ན། ཉེར་ལེན་དེ་བྱང་ཆུབ་སེམས་འདི་རེད་ཟེར་བ། སྟོང་ཉིད་ལྟ་བ་དེ་ཐུན་མོང་མ་ཡིན་པ་མ་རེད་དེ་ཐེག་པ་གསུམ་པའི་གང་ཟག་ཆ་ཚང་གིས་མངོན་སུམ་རྟོགས་དགོས་བ་འདུག་ཟེར། སྤྱིར་དེ་རེད། སྤྱིར་ང་རང་ཚོ་སངས་རྒྱས་ཀྱི་སྤྱིར་བཏང་ཐོབ་བྱ་མཐར་ཐུག་དེ་གཉིས་ཡོད་པ། ཐོབ་བྱ་མཐར་ཐུག་གཉིས་ག་རེ་རེད། གཟུགས་སྐུ་དང་ཆོས་སྐུ་གཉིས་རེད། སེམས་ཅན་གྱི་དོན་བྱེད་ཡ་ལ་གཙོ་ཆེ་ཤོས་དེ་གཟུགས་སྐུ་དེ་རེད། རེད་རེད་དོ་ང་བདག་མ་བདག་སེམས་ཅན་ཐམས་ཅད་དོན་བྱེད་མཁན་དེ་ཨ་ནི་ག་རེ་དོ་དཔེར་ན་ཅིག། དག་པའི་སེམས་ཅན་དོན་བྱེད་མཁན་དེ་ལོངས་སྐུ་དེ་རེད་དོ། གཙོ་བོ། དག་མ་དག་སེམས་ཅན་ཐམས་ཅད་དོན་བྱེད་མཁན་དེ་ག་རེ་རེད་སྤྲུལ་སྐུ་དེ་རེད་དོ། ད་ཡེ་ཤེས་ཆོས་སྐུ་ཟེར་ཡ་དེ་ད་ག་ནང་བཞིན་ག་རེ་ངོ་བོ་ཉིད་སྐུ་ཟེར་ཡ་དེ། ཅིག་ད་ཐོག་མཐར་ཐུག་རེད་དེ་སེམས་ཅན་གྱི་དོན་བྱེད་ཡ་ལ་ཕན་ཐོགས་ཆེ་ཤོས་དེ་གཟུགས་སྐུ་དེ་རེད། ཟེར་གཟུགས་སྐུའི་རྒྱུ་གཙོ་བོ་ག་རེ་བྱེད་ཀྱི་འདུག། བྱང་ཆུབ་སེམས་དེ་རེད་པ། ཆོས་སྐུའི་རྒྱུ་གཙོ་བོ་དེ། སྟོང་ཉིད་ཀྱི་ལྟ་བ་དེ་རེད་པ། འོ་དེ་རེད། དེ་ག་བ་ཡོད་རེད་ཟེར་ན།

དེ་དཔེ་ཅིག་ང་ཚོ་ཁེ་ཕན་དེ་ཆེན་པོ་ཡོད་པ་ཅིག་ད་འདི་བྱུང་ན་གཞན་དག་ག་ཡིན་མེད་ན་འགྲིག་ས་རེད་བསམ་སང་ཅིག་ཡོང་གི་ཡོད་ས་རེད་ཨང་ག་ལེ་ག་ལེ་སུ་སུའི་མི་ཚེ་ཐ་ཆུ་དེ་ལ་དེ་ལ་གཅིག་དྲིལ་བྱས་ནས་རེད་བ། ཤི་འཐམ་རོ་འཐམ་ཅིག་ད་འདམ་ཉུལ་སྐད་ཆ་ཞིག་འདུག་ཨ་ཤི་འཐམ་རོ་འཐམ་ཅིག་ད་དེ་ལ་འཐམ། འགྲོ་ན་སྡོད་ན་ཉལ་ན་ཐ་ན་གཉིད་ཅིག་ཁུག་པས་ནི་དེ་ལ་འཐམ་གཉིད་ཁུག་དེ་བས་ན་ད་དཔེ་ཞེ་བོ་ཡག་ག་ཡོང་གི་བསོད་ནམས་ཞེ་བོ་རྒྱུན་མི་ཆད་པར་འཕེལ་འགྲོ་གི་རེད་བ། ཨང་ཤི་དུས་དཔེ་ཅིག་ཡ་ང་ཡོད་ས་མ་རེད་ཡ་ང་ག་སང་ད་ཅིག་དངངས་སྐྲག་དང་ཞེད་སྣང་ཅིག་བྱ་རྒྱུ་ནི་ཡོད་ས་མ་རེད། གི་དཔེ་ང་ཚོ་མ་གསུངས་ད་ཅིག་ཞེ་བོ་དཔེ་ཅིག་དགའ་ཞིང་སྤྲོ་ཞིང་འགྲོ་ཡང་ཡོང་གོ་བྱང་ཆུབ་སེམས་ད། བཅོས་མ་མ་ཡིན་པ་སྐྱེས་ན་ཞེ་བོ་རེད་མ་མཐའ་ན་རྩོལ་བཅས་ལྟ་བུ་ཅིག་སྐྱེས་སོང་ནའང་ཞེ་བོ་རེད་བ། དེ་ཡིན་ཙང། སྤྲོ་བ་བྱ་སྟེ་རེད་ད་སྤྲོ་བ་བྱ་དགོས་རེད། སྤྱིར་དལ་འབྱོར་ཐོབ་ནས་དམ་པའི་ཆོས་སྒྲུབ་ཏུ་ཡོད་པ་སྐལ་བ་བཟང་སྤྱིར་ང་ཚོ་དལ་འབྱོར་ཐོབ་ནས་དམ་པའི་ཆོས་སྒྲུབ་ཏུ་ཡོད་པ་སྐལ་བ་བཟང་པོ་རེད་བ། ལྷག་པར་དུ་ཡང། ཐེག་པ་ཆེན་པོའི་ཁྱད་པར་དུ་ཡང་ཐེག་པ་ཆེན་པོའི་སེམས་བསྐྱེད་ཉམས་སུ་བླང་རྒྱུ་ཡོད་པ་ནི་བདག་གིས་རྙེད་པ་ལེགས་པ་རྙེད་དོ་སྙམ་དུ་ངེས་པ་ཤུགས་ཆེ་པོ་སྐྱེ་བ་ནི་གལ་ཆེ་བ་འདི་རེད་ད་ང་ཚོ་དལ་འབྱོར་རྙེད་དཀའ་ཚུལ་ག་འདྲ་ཡང་མར་ཁྲིད་ཡོང་དུས་གང་ལ་དོན་ཆེ་བ་ཟེར་ག་པར་ཁྲིད་དགོས་རེད་ཟེར་ན་བྱང་ཆུབ་སེམས་ཉམས་ལེན་བྱེད་ཐུབ་ཀྱི་ཡོད་ཙང་དོན་དག་ཆེན་པོ་རེད་བསམ་སང་ཅིག་བསམ་དགོས་རེད་པ། དེ་ལ་ཕར་ཁྲིད་སོང་ཁ་སང་མ་རེད་པ། དལ་འབྱོར་སྙིང་པོ་དེ་ལ་སྙིང་པོ་ལེན་དགོས་དལ་འབྱོར་ཆོས་བཅོ་བརྒྱད་ལུས་རྟེན་དེ་ལ་སྙིང་པོ་ལེན་དགོས་རེད་སྙིང་པོ་ལེན་ཡ་ནས་སྙིང་པོ་མཆོག་ཏུ་གྱུར་པ་དེ་ག་རེ་རེད་ཟེར་ན་བྱང་ཆུབ་སེམས་རེད་དེ་སྒོམ་དགོས་རེད་དོན་ཆེ་བ་ཟེར་དེ་བྱང་ཆུབ་སེམས་ཉམས་ལེན་བྱེད་ཐུབ་ཀྱི་ཡོད་ཙང་དེའི་རྒྱུ་མཚན་ལ་བརྟེན་ནས་ལུས་དེ་ག་རེ་དོན་ཆེ་བ་རེད། འོ་དེ་སེ་ད་ད་ནས་ལས་ད་ག་རང་གསུང་གི་འདུག་བ། ང་ཚོ་ལུས་རྟེན་འདིར་ཆོས་སྒྲུབ་རྒྱུ་ཡོད་རེད་དེ་ན་ནི་ཆོས་ཀྱི་ཁྱད་པར་དུ་ག་ཟེར་ན་ཐེག་པ་ཆེན་པོའི་ཆོས་སྒྲུབ་རྒྱུ་ཡོད་པ་དེ་ཧ་ལས་པའི་ད་རྙེད་ག་ཟེར་ན་སྔ་རོལ་མ་རྙེད་པ་ཞིག་ལེགས་པ་རྙེད་སོང་བསམ་ས་བདག་གིས་སྔ་རོལ་མ་རྙེད་པ་ཅིག་རེད་བ་ལེགས་པ་རྙེད་དོ་བདག་གིས་རྙེད་པ་ལེགས་པ་རྙེད་དོ་སྙམ་དུ་ངེས་པ་ཤུགས་དྲག་སྐྱེ་བ་གལ་ཆེའོ་ཞེས། འོ་འདི་རེད་ཤག་ད་ང་ཚོ་ལུས་རྟེན་འདིའི་འདིར་བྱང་ཆུབ་སེམས་སྒོམ་པ་ན་ཞེ་བོ་ཡག་པོ་ཡོང་ས་རེད། ང་ཚོའི་ཕ་མས་དཀའ་ལས་ཞེ་བོ་བརྒྱབ་བྱས། ད་གསོས་བཞག། རེད་བ། བྱས་ཙང་ཕ་མས་དཀའ་ལས་ཞེ་བོ་བརྒྱབ་གསོ་སྐྱོང་བྱས། ཨང་ད་ནི་ང་རང་ཚོ་དེ་ཚོའི་རྗེས་ལ་བཀའ་དྲིན་གསོ་དགོས་རེད་བ། བཀའ་དྲིན་གསོ་ཡག་དེ་བྱང་ཆུབ་སེམས་སྒོམ་ཡག་པའི་ཤོད་ཡིན་ཚེ་རེ་ལུས་དེ་དེ་ལ། བྱང་ཆུབ་སེམས་སྒོམ་སའི་ཡུལ་དེ་ལ་སོ་སོའི་ཕ་མ་ཡོད་རེད་བ་ཚེ་འདིའི་ཕ་མ་ཡོད་རེད་ཨ། ཚེ་རབས་གཏན་གྱི་ཕ་མ་ཡོད་རེད་བ་དེ་རེད། ཚེ་རབས་གཏན་གྱི་ཕ་མའི་དྲིན་གསོ་དགོས་རེད་ང་ཚོ་ཚེ་རབས་གཏན་གྱི་ཕ་མའི་དྲིན་བསྐྱངས་དེ་རེད་ཚེ་འདིའི་མའི་དྲིན་བསྐྱངས་པ་ནང་བཞིན་ཅིག་བསྐྱངས་དེ་རེད་བ་དེ་ཚོའི་དྲིན་གསོ་དགོས་རེད་དྲིན་གསོ་ཡག་ཡག་ཤོས་དེ་བྱང་ཆུབ་སེམས་སྒོམ་ཡག་ལྷག་པ་ཞིག་མི་འདུག་བ། ཁོ་རང་ཚོར་མི་འདོད་པའི་སྡུག་བསྔལ་སེལ་ཡག་དང་འདོད་པའི་བདེ་སྐྱིད་སྒྲུབ་ཡག་ཆེད་དུ་དེ་ཉམས་ལེན་བྱེད་པ་ལྷག་པ་ཞིག་མི་འདུག་བ། ཨ་ནི་ང་རང་ཚོ། བླ་མ་དགེ་བའི་བཤེས་གཉེན་རྣམ་ཚོས་དྲིན་མང་པོ་ཞེ་བོ་བསྐྱངས་བཞག་རེད་བ་དྲིན་འདི་ཕར་གསོ་དགོས་རེད་དྲིན་འདི་གསོ་ཡ་ཡག་ཤོས་དེ་ག་རེ་རེད། བྱང་ཆུབ་སེམས་ཉམས་ལེན་བྱེད་ཡ་དེ་རེད་ང་ཚོ་རྩ་བའི་བླ་མས་དུས་རྟག་ཏུ། དཔེ་བཀའ་ཆོས་མ་གནང་མ་གནང་བཀའ་ཆོས་གནང་ཕྱིན་ཆད་ལ་བྱང་ཆུབ་སེམས་དང་མ་འབྲེལ་བའི། ཅིག་གསུང་གི་མི་འདུག་ཨ། ག་འདྲ་ཅིག་གསུངས་པ་ནི་དེ་དང་འབྲེལ་བ་ཡོད་པ་ཤ་སྟག་གསུངས་འདུག་ད་ང་ཚོ་ཉམས་ལེན་གྱིས་ཟེར་བ་སྒྲུབ་པ་ཉམས་ལེན་གྱིས་ཟེར་བ་ད་འདི་སྒྲུབ་པའི་མཆོད་པ་ཡག་ན་ཡག་ཤོས་འདི་རེད་འདུག་ཨོ་འདུག་ཟེར་རེད།

ཨོ་དེ་འདྲའི་འབྱུང་ཁུངས་ཡོད་ཟེར་ད་དེ་ཡིན་ཙང་ག་རེ་རེད་ངའི་གསུང་ཁུག་ཏུའང་ལེགས་པ་རྙེད་འདུག་སྙམ་དུ་ངེས་ཤེས་ཤུགས་དྲག་པོ་སྐྱེས་པ་ལ་གལ་ཆེའོ་བྱས་ད་གཉིས་པ་བྱང་ཆུབ་སེམས་སྦྱོང་བའི་རིམ་པ་བཤད་པ་ལ་གཉིས་ཟེར་ཀུན་རྫོབ་བྱང་ཆུབ་སེམས་ཀྱི་སྦྱོང་དངོས་ཀྱི་གདམས་པ་ཁ་སང་ཀུན་རྫོབ་བྱང་ཆུབ་ཀྱི་སེམས་སྦྱོང་དངོས་ཀྱི་གདམས་པ་དང་དེའི་ཡན་ལག་གདམས་པ་ཟེར་ད་ཀུན་རྫོབ་བྱང་ཆུབ་སེམས་སྦྱོང་བྱེད་སྟངས་འོག་ད་དམིགས་རྣམ་སྦྱོང་སྟངས་དེ་བྱས་ད་དེའི་ཡན་ལག་གདམས་པ་ཟེར་དུས་ད་འོག་ལ་མ་འདི་རེད་ད་ཁ་སང་བློ་སྦྱོང་གི་ག་རེ་རེད་བྱེད་བསླབ་བྱ་ཟེར་བློ་འབྱོངས་ཚད་ཟེར་དེ་རེད།

རེད་པ། བདག་པོ་ཡོད་མཁན་དེ། ང་ཚོ་གཅིག་བདག་པོ་རྒྱག་ཡ་ཡོད་མ་བདག་པོ་རྒྱག་ག་ཕྱིན་པ་ན་ཁྱད་མཚར་རེད་པ། ད་བདག་པོ་མེད་མཁན་དངོས་པོ་རྩ་ཆེན་པོ་དེ་འདྲའི་ཅིག་ཡོད་པའི་དེ་ལ་བདག་པོ་རྒྱག་མ་ཚུགས་ལྷག་པ་ཡིན་ན། ཕངས་པོ་ཞེ་ཅིག་རེད་པ། ད་དེ། ངའི་དངོས་པོ་ཡོད་ཁྱོད་ཁྱེར་ཆོག་མེད་སུ་གཅིག་ལབ་མཁན་ཡོད་མ་རེད་པ། ད་དེ་ལས་རིན་ཐང་ཆེ་བའི་དངོས་པོ་གཅིག་ནི་ཕལ་ཆེར་ཁམས་གསུམ་ན་མེད་པའི་བཟོ་རེད། ཁམས་གསུམ་ན་ག་རེ་རེད། དེ་ལས་རིན་ཐང་ཆེ་བའི་དངོས་པོ་གཅིག་ནི་ཡོད་མ་རེད་ད་དེ་གསུངས་འདུག་བསམ་ན་ཡོད་ཡོད་མ་རེད་པ། ཨོ་དེ་ཡིན་རེད། སྤྱོད་འཇུག་ཕན་ཡོན་དེ་ཡང་ཟབ་ཟབ་ཀློག་ཨ་ནི་དང་པོ་སྤྲོ་ཤུགས་སྐྱེ་དགོས་འདུག་བ།

ཁང་པ་ཁང་སྟོང་ཞིག་ན་སོ་སོ་གཅིག་པོ་བསྡད་པས་སེམས་གཏིང་གི་དཔེ་ཅིག་དགའ་ལྷང་ལྷང་བྱེད་སོ་སོ་སོ་གད་མོ་ཤོར་བའི་གད་ཚིལ་ཚིལ་བྱེད་གཅིག་པུར་གནས་ཀྱང་དགའ་བའི་ཅ་ཅོ་སྒྲོག་ཟེར་འདི་ལྟར་ཉམས་ལེན་དངོས་སུ་བྱས་ནས་ཡོང་གི་ཡོད་ས་རེད་མ་གཏོགས་གཞན་དཔེ་ཆ་ཤེས་པ་ཙམ་གྱིས་གཅིག་པུར་གནས་ཀྱང་དགའ་བའི་ཅ་ཅོ་སྒྲོག་མཁན་ཡོང་གི་ཡོད་ས་མ་རེད། ཡང་ཉམས་ལེན་གཞན་དག་བྱས་པ་ཙམ་གྱིས་ཞི་གནས་སྒྲུབ་ཡ་འདྲ་བ་དེ་འདྲའི་ཨང་དེ་འདྲའི་བྱས་པ་ཙམ་གྱིས་གཅིག་པུར་གནས་ཀྱང་དགའ་བའི་ཅ་ཅོ་ཡོང་གི་ཡོད་ས་མ་རེད། ད་གཅིག་པུར་གནས་ཀྱང་དགའ་བའི་ཅ་ཅོ་སྒྲོག་ཡ་དེ་བྱང་ཆུབ་སེམས་ཉམས་ལེན་ས་ཐོག་སུ་ཡིན་སྲིད་རེད་བ། འདི་བྱས་དང་གཉིས་སྦྱིན་པའི་དགའ་བ་ཡོད་རེད། དེའི་ནང་ཡོད་རེད་བསམ་སོང། ལེགས་བཤད་སྙིང་པོའི་མཐའ་མ་དེ་ཡོད་རེད་གཅིག་པུར་གནས་ཀྱང་དགའ་བའི་ཅ་ཅོ་སྒྲོག་ཟེར་ཚིག་ཡོད་རེད། དཔེ་ཅིག་ལྟ་བའི་ཉམས་ལེན། ཞེ་བོ་དེང་ག་ང་ཚོ་ཚད་མཐོ་པོ་ཡོང་དུས་སྒང་ལ་ཨ་ནི་གསུང་འདི་ཐོན་གྱི་ཡོད་ས་རེད་བ། ང་ཚོ་གཅིག་པུར་གནས་ཀྱང་དགའ་བའི་ཅ་ཅོ་སྒྲོག་ཡ་ཞིག་མི་འདུག་ཨ། གཅིག་པོ་གནས་བསྡད་པ་ན་སེམས་སྐྱོ་ལང་ལང་ལང་མཉམ་དུ་ཤི་ནས་སེམས་སྐྱོ་ལང་ལང་ལང་ག་དུས་ནས་ཅིག་ཅིག་མ་འགྲིག་པ་ཅིག་དང་ཨ་ཅིག་མ་འཐུས་པ་ཅིག་དང་ཆ་མ་ཚང་བ་རྐྱང་རྐྱང་ཅིག་བསམ་འཁོར་ཡོང་གི་འདུག་ཨ། སོ་སོ་ལ་ད་ག་རང་ཡོང་གི་རེད་བསམ་བློ་དེ་འཁོར་ཡོང་གི་འདུག་ཨ།